ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ་ཀེ་ལི་ཧྥོར་ནི་ཡའི་སྲིད་སྐྱོང་ངམ Governor Gavin Newsom མཆོག་རྒྱ་ནག་ལ་འཚམས་གཟིགས་ལ་ཕེབས་པའི་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གླེང་སློང་གནང་རྒྱུ་མིན་ལུགས་གསུངས་པ་དེར་བོད་མི་དང་ཧོང་ཀོང་བ Uyghur མི་རིགས་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་ཁག་དྲུག་ཅུ་རེ་གསུམ་གྱིས་ངོ་རྒོལ་འཁོད་པའི་བསྒྲགས་གཏམ་ཞིག་སྤེལ་ཡོད་པའི་སྐོར་བཀའ་འདྲི་ཞུས་པ་ཞིག་དང། རྒྱ་གར་གྱི་ཨོ་རི་ཤ་མངའ་ཁུལ་དུ་ཕ་མེས་ནས་ནང་པ་ཡིན་པ་རྣམས་ནས་ས་གནས་སུ་ནང་ཆོས་གོ་རྟོགས་སྤེལ་ཐབས་ཡོང་བའི་རེ་བ་གནང་བཞིན་ཡོད་པའི་སྐོར་སེར་བྱེས་རྒན་བྱམས་པ་ཚེ་རིང་ལགས་ཀྱིས་ངོ་སྤྲོད་གནང་བའི་གནས་ཚུལ་ཞིག་བསྐྱར་ཟློས་ཞུ་རྒྱུ། ཡང་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉི་ཧོང་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་སྐོར་དང་རྒྱ་ནག་གིས་བོད་ནང་བཅའ་སྡོད་སློབ་གྲྭའི་སྐོར་གྱི་སྙན་ཐོ་གཉིས་ཉི་ཧོང་གི་སྐད་ཡིག་ནང་འདོན་སྤེལ་གྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པའི་སྐོར་གནས་ཚུལ་ཞིག་བསྐྱར་དུ་གསན་རྒྱུ་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་དབྱུག་རྩེད་སྤོ་ལོའི་རྩེད་འགྲན་པ་རྣམས་ལ་མཇལ་ཁ་སྩལ་གནང་ཡོད་པའི་སྐོར་འདི་གའི་གསར་འགྱུར་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་ལྔ་ནས་བཟུང་རྒྱ་གར་ནང་རྒྱ་གར་གྱི་གོ་སྒྲིག་འོག་རྒྱལ་སྤྱིའི་ཁིར་ཀེད་དམ་དབྱུག་རྩེད་སྤོ་ལོའི་འགྲན་བསྡུར་འགྲོ་མུས་ལྟར། འདི་ཚེས་ཉི་ཤུ་རྩ་བཞི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནེའུ་ཛི་ལནཌ་རྒྱལ་ཁབ་ཀྱི་དབྱུག་རྩེད་པ་རྣམས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། ནེའུ་ཛི་ལནཌ་དབྱུག་རྩེད་རུ་ཁག་གི་རུ་དཔོན་ཀེན་ཝི་ལི་ཡམ་སོན་ལགས་ནས ྋགོང་ས་མཆོག་ལ་སྙན་སེང་ཞུ་སྐབས་ཁོང་རང་ཉིད་མགོན་པོ་གང་ཉིད་མཆོག་གིས་བསྩལ་བའི་བཀའ་སློབ་དག་ཡང་ཡང་གསན་པ་དང

ཐེངས་འདིའི་རྒྱལ་སྤྱིའི་དབྱུག་རྩེད་འགྲན་བསྡུར་ནི་ཐེངས་བཅུ་གསུམ་པ་དེ་ཆགས་ཀྱི་ཡོད་ཅིང་འགྲན་བསྡུར་དེ་ནི་ལོ་བཞི་རེའི་རྗེས་འཚོགས་ཀྱི་ཡོད་པ་རེད་ལ་ཐེངས་འདིའི་འགྲན་རྩོད་ནང་རྒྱལ་ཁབ་བཅུ་ཡོད་ཅིང་རྒྱལ་ཁབ་རེ་རེས་གཞན་རྒྱལ་ཁབ་དགུ་དང་འགྲན་རྩོད་ཀྱིས་མཐའ་མཇུག་ཏུ་རུ་ཁག་རྩེ་ཕུད་བཞིའི་དབར་རྩེད་འགྲན་གྱིས་སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་དགུ་ཉིན་མཐའ་མའི་རྩེད་འགྲན་གནང་རྒྱུ་ཡིན་པ་རེད་ཁ་སྔོན་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་དང་ནེའུ་ཛི་ལན་རུ་ཁག་གཉིས་དབར་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་རྩེད་ཐང་དུ་རྩེད་འགྲན་གྱིས་རྒྱ་གར་ལ་རྒྱལ་ཁ་ཐོབ་ཡོད་ཅིང་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་སླར་ཡང་ནེའུ་ཛི་ལནཌ་དང་ཨོ་སི་ཊེ་ལི་ཡའི་རུ་ཁག་གཉིས་དབར་རྩེད་འགྲན་གནང་རྒྱུ་ཡིན་པ་རེད། དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུ་མཁན་གྱི་ཁོངས་ནས་ནིའུ་ཛི་ལན་རུ་ཁག་གི་རྩེད་འགྲན་པ་ར་ཆིན་ར་བྷིན་དྲ་ལགས་ནི་འདི་ལོའི་རྒྱལ་སྤྱིའི་དབྱུག་རྩེད་སྤོ་ལོའི་འགྲན་བསྡུར་ནང་ཐེངས་དང་པོ་མཉམ་ཞུགས་ཀྱིས་ཁོང་ལ་རྒྱལ་སྤྱིའི་ཁྲོད་བསྟོད་བསྔགས་དང་ཡི་རངས་ཞུ་མཁན་མང་དག་ཅིག་ཡོད་པ་རེད་འདུག་ལ་ཁོང་གི་མིང་ར་ཆིན་ནི་རྒྱ་གར་གྱི་དབྱུག་རྩེད་པ་གྲགས་ཅན་ར་ཧུལ་དྲ་བྷིད་ལགས་དང་ས་ཆིན་ཏེན་དུལ་ཀར་ལགས་གཉིས་ལས་བསྡུས་པ་ཞིག་ཆགས་ཀྱི་འདུག་ཁོང་གིས་དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུས་པའི་མྱོང་ཚོར་སྐོར་གསུང་དོན། ངས་གོང་ས་མཆོག་གི་མཚན་སྙན་དང་རླབས་ཆེན་གྱི་ཕྱག་ལས་དག་དེ་སྔ་ནས་གོ་ཐོས་བྱུང། དེ་རིང་གོང་ས་མཆོག་དངོས་སུ་མཇལ་རྒྱུ་བྱུང་བ་དེ་དགའ་བ་དཔག་མེད་སྐྱེས་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་དབྱུག་རྩེད་པ་ཇི་མི་ནེ་ཤམ་ལགས་ཀྱིས། Fantastic! དེ་རིང་བཞུགས་སྒར་ཁུལ་གྱི་གནམ་གཤིས་ཧ་ཅང་ཡག་པོ་ཡོད་པའི་ཁར་གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དེ་ཧ་ཅང་དགའ་ཚོར་ཆེན་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། གཞི་རྩའི་དབྱུག་རྩེད་སྤོ་ལོ་ནི་རྒྱ་གར་དང་ཉེ་འཁོར་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ཏུ་དར་ཁྱབ་ཆེ་ཞིང་དབྱུག་རྩེད་པ་རྣམས་ནི་ཆེས་དགའ་མོས་བྱེད་ཡུལ་དུ་གྱུར་ཡོད་པ་རེད། དཔེར་ན་རྒྱ་གར་གྱི་དབྱུག་རྩེད་པ་གྲགས་ཅན་སལ་ཆིལ་ཏེན་དུར་ཀ་ལགས་ནི་རྒྱ་གར་བ་ཚོས་ལྷ་བཞིན་དུ་བཀུར་གྱི་ཡོད་པ་རེད། ད་བར་རྒྱལ་སྤྱིའི་དབྱུག་རྩེད་འགྲན་སྡུར་ཁྲོད་རྒྱ་གར་རྒྱལ་ཁབ་ལ་ཐེངས་གཉིས་རྒྱལ་ཁ་ཐོབ་ཡོད་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་རུ་དཔོན་ཀ་པིལ་དེབ་ལགས་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་རུ་དཔོན་ཨེམ་ཨེས་རྡོ་ནི་གཉིས་སྐབས་སུ་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་ནས་བོད་ནང་རིགས་རྒྱུད་ཟུངས་ཁྲག་བསྡུ་རུབ་ཀྱི་ཆབ་སྲིད་དགོས་མཁོར་བེད་སྤྱོད་བྱེད་རྒྱུའི་འཕྲུལ་ཆས་ཕྱིར་ཚོང་བྱེད་ཕྱོགས་ལ་སྟངས་འཛིན་དགོས་པའི་འབོད་སྐུལ་གནང་འདུག་དེ་ཡང་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་འཐུས་མི་སྐུ་ཞབས Chris Smith མཆོག་དང་གྲོས་ཚོགས་གོང་མའི་མང་གཙོ་ཚོགས་པའི་འཐུས་མི Jeff Merkley གཉིས་ཀྱིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་འཁོད་པའི་ཨ་རིའི་ཕྱི་སྲིད་དྲུང་ཆེ་དང་དཔལ་འབྱོར་དྲུང་ཆེ་དེ་བཞིན་དངུལ་རྩིས་དྲུང་ཆེ་རྣམ་པ་གསུམ་ལ་ཞུ་སྙན་ཞིག་ཕུལ་ཡོད་པ་དེའི་ནང། རྒྱ་ནག་གཞུང་ནས་བོད་རང་སྐྱོང་ལྗོངས་ཁུལ་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་སྟེ་གྲངས་ཚད་འབོར་ཆེན་ཐོག་ནས་བོད་མི་ཚོའི་རིགས་རྒྱུད་ཟུངས་ཁྲག་བཙན་ཤེད་ཀྱི་ཐོག་ནས་བསྡུ་རུབ་བྱེད་བཞིན་པའི་བྱ་སྤྱོད་སྤེལ་གྱི་ཡོད་པ་དང་འདི་ལྟ་བུའི་སྲིད་བྱུས་བོད་ཙམ་མ་ཡིན་པར་ཤིན་ཅང་ཝི་ཀུར་མངའ་ཁུལ་དུ་ཡང་བེད་སྤྱོད་བྱེད་ཀྱི་ཡོད་པ་སོགས་ལུང་འདྲེན་བྱས་ནས་གང་ལྟར་ཟུངས་ཁྲག་བསྡུ་རུབ་བྱེད་རྒྱུའི་འཕྲུལ་ཆས་ཚོང་འགྲེམས་བྱེད་མཁན་གྱི་ཚོང་ལས་ཁང་དེ་དག་ཚོང་འབྲེལ་མཚམས་འཇོག་ཡོང་ཐབས་སུ་གནོན་ཤུགས་སྤྲོད་དགོས་རྒྱུ་གལ་ཆེན་པོ་གཟིགས་ཀྱི་འདུག་ཅེས་བཀོད་གནང་འདུག་ལ། ཞུ་སྙན་དེའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དྲུག་པའི་ནང་ཨ་མི་རི་ཀའི་ནིའུ་ཡོག་དུས་དེབ་ཞེས་པའི་གསར་ལས་ཁང་ནས་ཤིན་ཅང་མངའ་ཁུལ་ནས་གོང་ཞུས་ལས་དོན་ཆེད་བེད་སྤྱོད་བྱེད་རྒྱུའི་འཕྲུལ་ཆས་རིགས་ཨ་རིའི Thermo Fisher དང་གཞན་ཡང་བཟོ་ཚོང་ཁང་གཞན་ཞིག་ནས་ཚོང་འགྲེམ་མུ་མཐུད་ནས་བྱེད་ཀྱི་ཡོད་པ་ནི་རྒྱ་ནག་གི་ངོས་ནས་འདི་ལྟ་བུའི་སྲིད་ཇུས་མུ་མཐུད་ནས་ལག་བསྟར་བྱེད་བཞིན་ཡོད་པ་དང་ཨ་རིའི་བཟོ་ཚོང་ལས་ཁང་དེ་དག་གིས་ཀྱང་ཚོང་འགྲེམ་བྱེད་རྒྱུ་མཚམས་འཇོག་བྱས་མེད་པ་གསལ་པོ་རེད་ཅེས་བཀོད་གནང་འདུག་དེ་འདྲ་ཡིན་དུས་གྲོས་ཚོགས་ཀྱི་ངོས་ནས་བོད་ནང་བདེ་འཇགས་སྲུང་སྐྱོབ་ལས་ཁུངས་དང་འབྲེལ་བའི། ཚན་པ་དེ་དག་མཉམ་དུ་ཨ་རིའི་བཟོ་ཚོང་ལས་ཁང་ཚོས་འཕྲུལ་རིག་ཕྱིར་ཚོང་བྱེད་ཕྱོགས་ལ་གྲོས་ཚོགས་ཀྱིས་དམ་དྲག་བྱས་ཆོག་པ་ཞིག་བཟོ་དགོས་ལུགས་ཞུས་གནང་འདུག་དེ་དང་ཕྱོགས་མཚུངས་བོད་ནང་ཕྲུ་གུ་དང་ཕ་མ་གཉིས་བཙན་ཤེད་ཀྱི་ཐོག་ནས་ཁ་བྲལ་གཏོང་མཁན་གྱི་འབྲེལ་ཡོད་ལས་བྱེད་ཚོའི་ཐོག་ཉེས་ཆད་འགེལ་དགོས་པ་སོགས་ཀྱི་འབོད་སྐུལ་གནང་འདུག་སྤྱི་བཏང་རྒྱ་ནག་གཞུང་ནས་འདས་པའི་ལོ་ཤས་ནས་བཟུང་བོད་མི་ཚོའི་ཟུངས་ཁྲག་བསྡུ་རུབ་བྱས་པ་བརྒྱུད་ནས་མ་འོངས་པར་དོ་བདག་སོ་སོ་ཙམ་མ་ཡིན་པར་དེའི་རྒྱུད་པ་ཚོའང། དམ་དྲག་གི་ཆབ་སྲིད་དགོས་མཁོར་བེད་སྤྱོད་བྱེད་སྲིད་པའི་ཉེན་ཁ་ཡོད་ལུགས་བཤད་ཀྱི་ཡོད་པ་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ California སྤྱི་ཁྱབ་པའམ། Governor Gavin Newsom། ལགས། རྒྱ་ནག་ནང་འདི་ཟླའི་ཚེས་ཉི་ཤུ་རྩ་གསུམ་ཉིན་ནས་བཟུང་བདུན་ཕྲག་གཅིག་རིང་འཚམས་གཟིགས་ལ་ཕེབས་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གླེང་སློང་གནང་རྒྱུ་མིན་ལུགས་གསུངས་པ་དེར་བོད་མི་དང་ཧོང་ཀོང་བ་ཝི་གུར་མི་རིགས་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་ཁག་དྲུག་ཅུ་རེ་གསུམ་གྱིས་ངོ་རྒོལ་འཁོད་པའི་བསྒྲགས་གཏམ་ཞིག་སྤེལ་བའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་འབྲེལ་ཡོད་མི་སྣར་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། ཨ་མེ་རི་ཀའི་ནུབ་ཕྱོགས་མངའ་སྡེ་ཀལ་ལི་ཧྥོ་ནི་ཡ་སྤྱི་ཁྱབ་པའམ Governor Gavin Newsom ལགས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་ཉིན་ནས་འགོ་ཚུགས་ཀྱིས་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་གནམ་གཤིས་འགྱུར་ལྡོག་དང་ཚོང་འབྲེལ་སོགས་ཀྱི་སྐོར་ལས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་སྐོར་རྒྱ་མིའི་དཔོན་རིགས་ཚོའི་མཉམ་དུ་གླེང་སློང་གནང་རྒྱུ་མིན་ལུགས་གསུངས་པར། བོད་མི་དང་རྒྱ་མི། ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཧོང་ཀོང་གི་མི་སྣ་གཙོས་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་ཁོང་ལ་སྐྱོན་བརྗོད་གནང་བའི་ཟུང་འབྲེལ་གསར་འགོད་བསྒྲགས་གཏམ་ཞིག་སྤེལ་གནང་འདུག། དེའི་སྐོར་ཨ་རིའི་ནུབ་ཕྱོགས་མངའ་སྡེ་ཀལ་ཧྥོ་ནི་ཡའི་གྲོང་ཁྱེར་ཆེ་གྲས་སན་ཧྥི་རན་སིས་ཀོའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བློ་རྡོར་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པའི་ཁོང་གིས་གསུངས་དོན། རེད་ད། ད་ལྟ་ང་ཚོ་ད་ལྟ་དེ་ཀལ་ཧྥོ་ནི་ཡ་གི་སྤྱི་ཁྱབ་བློན་ཆེན Governor Gavin Newsom ད་ལྟ་དེ་རྒྱ་ནག་ལ་ཕེབས་དེ་ང་ཚོ་བྱས་དེ་ནས་ཤིག་ཧོང་ཀོང་བྱས་ཨ་ནི་བེད་ནམ་ཨ་ནི་ཧྥི་ལི་པིན་ང་ཚོ་གི་ནང Joint Letter མཉམ་རུབ་ཀྱི་ཐོག་ནས་སྙན་ཞུ་ཞིག་བརྒྱབ་ཡོད་རེད་སྙན་ཞུ་ཟེར་ནས་ངོ་རྒོལ་གྱི་གནོད་པ་ཡོང་ཤུ་སྐྱོན་ཡོད་རེད་གང་ཡིན་ཟེར་ན་ཁོ་རང་གི་དང་བུ་ནང་ལ་ག་རེ་གསུངས་ཡོད་ཟེར་ན། ད་ནས་རྒྱ་ནག་ལ་འགྲོ་ཡ་དེ། འགྲོ་མི་ཐོབ་ཐང་སྐོར་ལ་དེ་འདྲ་གང་སྐྱེ་ཤིག་མེད། དེ་མ་གཏོགས་གི་ཁོ་རང་ས་དོན་དག་དེ་དོན་དག་བརྗོད་ལ་འདི་གང་སྐྱེ་ཤེས་ན་མ་གཏོགས་གི་ཚོང་དང་དེ་འདྲ་གང་སྐྱེ་ཤེས་ན་མ་གཏོགས་གི་འགྲོ་མི་ཐོབ་ཐང་གང་སྐྱེ་ཤིག་མེད་ཟེར་ན་འདི་རིགས་ཁོ་རང་གི་གསལ་བོ་གསུངས་ཡོད་རེད་ད་འདི་ལ་ཡང་ང་ཚོ་གི་ག་རེ་ཞུས་ཡོད་ཟེར་ན། ག་པར་འགྲོ་ནའི་འགྲོ་མི་ཐོབ་ཐང་འདི་ཡ་མེད་མ་བཏང་རོགས་བྱས།

ཨེ་ན་ཝོག་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་རང་དབང་མང་གཙོའི་ལམ་ལུགས་ཆ་ཚང་དགོས་པ་དང་སྤྱི་དམངས་ཀྱི་ཐོབ་ཐང་རྩོད་ལེན་ཆེད་གཞི་རྒྱ་ཆེ་བའི་ངོ་རྒོལ་རྔམ་སྟོན་གྱི་ལས་འགུལ་ནང་མཉམ་ཞུགས་གནང་བར་བརྟེན་ནས་ཧོང་ཀོང་ས་གནས་གཞུང་གིས་ཁོང་འཛིན་བཟུང་བྱ་རྒྱུར་ཨ་རིའི་ཌོ་ལར་འབུམ་གཅིག་སྤྲོད་རྒྱུའི་གསལ་བསྒྲགས་བྱས་ཡོད་པ་རེད། ད་ཆ་ཁོང་ཨ་རིའི་ནང་གནས་བཞུགས་གནང་མུས་ཡིན་འདུག། སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་སྟེ་གཟའ་ཟླ་བའི་ཉིན་ཨ་རིའི་ནུབ་ཕྱོགས་མངའ་སྡེ་ཀལི་ཧྥོ་ནི་ཡའི་སྤྱི་ཁྱབ

ཡིད་བརྟན་འཕེར་ངེས་ཀྱི་ཚོང་ཤག་ཞིག་ལ་བརྩི་གི་ཡོད་མ་རེད། ལོ་ཤས་རྗེས Donald Trump མཆོག་ཡང་བསྐྱར་ཨ་རིའི་སྲིད་འཛིན་ལ་འོས་འདེམས་བྱུང་བའམ་དེ་མིན་སྲིད་འཛིན Biden ལ་ཕམ་ཉེས་བྱུང་ན་ཁྱེད་རང་ཚོར་ཡིད་ཆེས་བྱེད་མཁན་ཡོང་གི་མ་རེད། ཡིན་ནའི། རྒྱ་ནག་གིས California ཡིད་ཆེས་བློས་འགེལ་ཆོག་པ་ཡིན་སྐོར་སོགས་གསུངས་འདུག་ཡང་ཨ་རིའི་མངའ་སྡེ California སྤྱི་ཁྱབ Gavin Newsom ལགས་ཀྱིས་ཧོང་ཀོང་གི་རྗེས་སུ་ཧྲེན་ཀྲེན་དང། ཀོང་ཀྲའོ་རྒྱལ་ས་པེ་ཅིང་དང་ཧྲང་ཧའེ་ཅང་སུའུ་བཅས་སུ་ཕེབས་འཆར་འདུག་ཡང་གོང་ཞུས་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་གསར་འགོད་བསྒྲགས་གཏམ་ཞིག་སྤེལ་བ་དེའི་ནང་ཧོང་ཀོང་ས་གནས་ཀྱི་འགོ་ཁྲིད་ཇོན་ལི་ནི་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ཅེས་པ་ཧོང་ཀོང་ཐོག་བཙན་འགེལ་བྱ་རྒྱུར་འགན་ཆེན་པོ་འཁུར་བར་བརྟེན་ནས་གེ་ཝིན་ནིའུ་སམ་ལགས་ཀྱིས་ལིས་གཙོས་པའི་ཨ་རིའི་དཔལ་འབྱོར་གྱི་ཉེས་ཆད་བཀལ་བའི་ཧོང་ཀོང་གི་དཔོན་རིགས་སུ་གཅིག་ཀྱང་ཐུག་འཕྲད་བྱེད་མི་དགོས་པའི་སྐོར་དགོས་འདུན་བཏོན་འདུག་ལ་ཡང་ནིའུ་སམ་ལགས་ཀྱིས་སྡིངས་ཆ་དེ་བེད་སྤྱོད་ཡག་པོ་བཏང་སྟེ། ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་པ་སོགས་ཀྱི་དགོས་འདུན་ཁག་ཅིག་བཏོན་འདུག་པས་དེ་དག་ནི། ཧོང་ཀོང་ནང་བཙོན་འཇུག་བྱས་པའི་གནམ་གཤིས་ཀྱི་ལས་འགུལ་བ་ཨེ་ཏི་ཆུའུ་དང་ཇི་མི་ལའི། ཇོ་ཤུ་བ་ཝོང་གཙོས་པའི་ཆབ་སྲིད་བཙོན་པ་གྲངས་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་གཉིས་ཡོད་པ་ཡོངས་རྫོགས་གློད་བཀྲོལ་གཏོང་དགོས་པ་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཝང་བིན་ཀྲང་སོགས་ཡོངས་རྫོགས་གློད་བཀྲོལ་གཏོང་དགོས་པ། རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེར་གཏོང་བཞིན་པ་དང་བོད་ཕྲུག་ས་ཡ་གཅིག་ལྷག་ཕ་མ་དང་བོད་མིའི་སྤྱི་ཚོགས་དང་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ལ་གཏོང་བཞིན་པ། དེ་བཞིན་བོད་མིའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་དང་ཁོར་ཡུག་སྲུང་སྐྱོབ་པ་གྲངས་ལས་འདས་པ་འཛིན་བཟུང་བཀག་ཉར་དང་བཙོན་འཇུག་ཞུས་པ་རྣམས་གློད་བཀྲོལ་གཏོང་དགོས་པ་མཐའ་དོན་དུ་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་སེལ་ཐབས་དགོས་པ་དང་གང་བྱུང་འཛིན་བཟུང་བཙོན་འཇུག་བྱས་པའི་ཡུ་གུར་བ་རྣམས་དང་ངལ་རྩོལ་བསྒྱུར་བཀོད་ར་བ་ཁག་ནང་བཏང་བ་རྣམས་གློད་བཀྲོལ་གཏོང་དགོས་པ། ཀལ་ལི་ཧྥོར་ནི་ཡའི་མངའ་སྡེའི་ནང་གི་ཁེ་གཉེར་ལས་ཁང་ཁག་གིས་ཤར་ཏུར་ཀི་སི་ཐན་ནང་གི་ཡུ་གུར་མི་རིགས་ལ་ངལ་རྩོལ་བསྐུལ་ནས་བཟོ་རུ་བཅུག་པའི་དངོས་ཟོག་ནང་འདྲེན་བྱེད་མི་དགོས་པ་སོགས་ཀྱི་དགོས་འདུན་བཏོན་གནང་འདུག། གོང་ཞུས་བསྒྲགས་གཏམ་དེར་པེའི་ས་ཁུལ་གྱི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་སན་ཧྥ་རན་སིས་ཀོ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས། Santa Barbara བོད་ཀྱི་གྲོགས་པོ་ཚོགས་པ་དང་ལྷོ་ཀལ་ལི་ཧྥོར་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པ། པེའི་ས་ཁུལ་གྱི་བོད་ཀྱི་གྲོགས་པོ་ཚོགས་པ། དུས་གནས་འབྲེལ་མཐུད་ལས་ཁང་ངམ། International Tibet Network། Tibet Justice Center། ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་བཞིན་ཧོང་ཀོང་དང་ཡུ་གུར་རྒྱ་མི་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དྲུག་ཅུ་རེ་གསུམ་གྱིས་མཚན་རྟགས་བཀོད་གནང་འདུག་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་ནུབ་ཕྱོགས་གྲོང་ཁྱེར San Francisco ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལམ APEC གྱི་ཚོགས་འདུར་སླེབས་ཚེ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ངོ་རྒོལ་འགོ་ཁྲིད་གནང་འཆར་འདུག་ལ་ཡང་གལ་ཏེ་ཞི་ཅིན་ཕིང་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་སླེབས་ཚེ་ཨ་རི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ངོ་རྒོལ་ལས་འགུལ་འགོ་ཁྲིད་དང་སྣེ་ཁྲིད་གནང་འཆར་འདུག། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་གྲོང་ཁྱེར་ཨེམ་ཧཱས་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་གནང་བའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདས་པའི་གཟའ་མཇུག་ཏུ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་འཚམས་གཟིགས་གནང་སྟེ་ཁུལ་དེར་བོད་མི་ཚོར་བཀའ་སློབ་དང་ཆོས་བརྒྱུད་རིས་མེད་ཀྱི་འབྲེལ་ཡོད་རྣམས་ད་ག་ནང་བཞིན་རྒྱ་རིགས་དང་བོད་རིགས་གཞོན་སྐྱེས་བཅས་པ་མཇལ་འཕྲད་གནང་སྟེ་གསུང་བཤད་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་ད་ག་ནང་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཕེབས་ཕྱོགས་སོགས་ཀྱི་སྐོར་བཀའ་འདྲི་དང་ལན་གནང་བ་སོགས་ཀྱི་ལམ་ནས་མཛད་འཕྲིན་རིམ་པ་ཞིག་བསྐྱངས་གནང་ནས་དེ་དག་གྲུབ་པའི་རྗེས་སུ་ཉེ་འཁྲིས་སུ་ཆགས་པའི Connecticut ནང་ཕེབས་ཏེ་བོད་མི་རྣམས་ལ་བཀའ་སློབ་གནང་ཡོད་པ་རེད། དེ་ནས་རིམ་པས་ཚེས་ཉི་ཤུ་གསུམ། གཟའ་ཟླ་བའི་ཉིན་མངའ་སྡེ་མེ་ས་ཅུ་སི་གྲོང་ཁྱེར་ཨེམ་ཧཱས་ནང་ཆེད་ཕེབས་ཀྱིས་བོད་རིགས་སྤྱི་མཐུན་ཚོགས་པ་དང་བྱང་ཨ་རིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་གོ་སྒྲིག་ཞུས་པ་ལྟར University of Massachusetts གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་བཀའ་སློབ་གནང་བ་དང། དེ་ནས་རིམ་བཞིན་བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་སྟེ་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་སོགས་གནང་འདུག་ཡང་བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་གིས་གསུངས་པ་ལྟར་ན། ཟླ་བ་འདིའི་ཚེས་ཉི་ཤུ་བཞི་ཉིན་གྲོང་ཁྱེར་ཨི་ཐ་ཀའི་ནང་མཛད་འཆར་མཐའ་མ་སྐྱོང་གནང་གི་ཡོད་པ་དང་ས་གནས་ཀྱི་བོད་མི་དང་གཞོན་སྐྱེས་ཚོ་མཇལ་འཕྲད་དམིགས་བསལ་ཉེ་ཆར་གསར་དུ་དབུ་འབྱེད་ཞུས་པའི ྋགོང་ས་ཏཱ་ལའི་བླ་མ་མཆོག་གི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་ལ་གཟིགས་ཞིབ་གནང་རྒྱུ་བཅས་ད་རེས་སྲིད་སྐྱོང་མཆོག་གིས་ལྷོ་ཨ་མི་རི་ཀ་དང་བྱང་ཨ་མི་རི་ཀ་གཉིས་སུ་མཛད་འཕྲིན་དུ་མ་ཞིག་བསྐྱངས་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་ཉི་ཤུ་གསུམ་ཉིན་རྡ་སྟེང་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ཏེ་མི་ལོ་དྲུག་ཅུ་རེ་གསུམ་འཁོར་བའི་དུས་དྲན་གྱི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་དང་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་དང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་དྲུང་ཆེ་དང་འགན་འཛིན་མང་ཚོགས་བཅས་པ་དུས་དྲན་ཐོག་སྲུང་བརྩི་ཞུས་གནང་འདུག། སྐབས་དེའི་མཛད་སྒོའི་ཐོག་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ཀྱི་གསུང་བཤད་ནང་སློབ་གྲྭ་ཐོག་མར་གསར་འཛུགས་ཀྱི་སྐུའི་གཅེན་མོ་དམ་པ་ཚེ་རིང་སྒྲོལ་མ་མཆོག་དང་དེའི་རྗེས་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་དང་རིམ་བཞིན་འབྲེལ་ཡོད་དགེ་རྒན་ལས་བྱེད་རྣམ་པས་སྐུ་ལས་མང་པོ་བསྐྱོན་པ་ལ་ཡི་རང་བསྔགས་བརྗོད་དང་སྦྲགས་ཐུགས་རྗེ་ཆེ་ཅེས་གསུང་གནང་འདུག་དེ་བཞིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གསུང་བཤད་ནང་འཚམས་འདྲི་ཞུས་པ་དང་སྦྲགས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རླབས་ཆེན་གྱི་དགོངས་བཞེད་ཟབ་མོའི་འོག་བཙན་བྱོལ་བོད་ཕྲུག་ཚོར་གནའ་དེང་གི་ཤེས་ཡོན་སྤྲོད་རྒྱུའི་ཆེད་སློབ་གྲྭ་ཁག་ཆེད་མངགས་ཟུར་འཛུགས་མཛད་ཡོད་པའི་སྐོར་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་བོད་ཕྲུག་ཁྱིམ་སྡེ་དེའི་ངོས་ནས་ནང་ཆོས་དང་རིག་གཞུང་གཅིག་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་བོད་ཕྲུག་སློབ་འཇུག་གནང་ནས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐུབ་རྒྱུའི་ལས་གཞི་བསྐྱངས་དང་སྐྱོང་བཞིན་པར་བསྔགས་བརྗོད་དང་སྦྲགས་མུ་མཐུད་རྒྱུན་སྐྱོང་གནང་དགོས་པ་བཅས་བཀའ་སློབ་གནང་འདུག་དེ་ནས་དགའ་ལྡན་བོད་ཁྱིམ་སློབ་གྲྭའི་ངེས་སྟོན་པ་ཚུལ་ཁྲིམས་རྡོ་རྗེ་ལགས་ནས་མཇུག་སྡོམ་གྱི་གསུང་བཤད་བཅས་གནང་འདུག་དཀྱིལ་ཤར་ཡུལ་གྲུའི་ནང་དམག་བརྒྱབ་བཞིན་པའི་ཞེད་སྣང་དངངས་འཚབ་ཇེ་ཆེར་འགྲོ་བཞིན་པའི་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ཡིས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནང་གཟའ་འཁོར་འདིའི་ནང་ཡོང་འཆར་ཡོད་པའི་གནས་ཚུལ་འདུག་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཕུའུ་ཡི་ལས་གནས་ནས་གནས་དབྱུང་བཏང་བ་མ་ཟད་ཕྱི་དྲིལ་བློན་ཆེན་ཟུར་པ་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་ཀྱང་གནས་དབྱུང་བཏང་འདུག་དེ་ཡང་ཁ་ས་ཚེས་ཉི་ཤུ་བཞི་ཉིན་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་སྤེལ་བའི་ནང་གར་སོང་ཆ་མེད་དུ་གྱུར་བ་རེད་ཟེར་ནས་ཟླ་བ་གཉིས་ཙམ་ཕྱིན་པའི་རྗེས་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཕུའུ་ཡི་ལས་གནས་གནས་དབྱུང་བཏང་ཡོད་པ་མ་ཟད་དེའི་སྔོན་རྒྱ་ནག་གི་ཕྱི་དྲིལ་བློན་ཆེན་གྱི་གོ་གནས་བླངས་ཟིན་པའི་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་དེ་ཡང་མེད་པ་བཟོས་ཡོད་འདུག་གོང་ཞུས་གནས་ཚུལ་དེ་དག་ནི་རྒྱ་ནག་གི་གཞུང་འབྲེལ་བརྙན་འཕྲིན་ལས་ཁང་ནས་ཀྱང་བཏོན་ཡོད་པ་རེད། དེ་ཡང་ཁ་ས་གཟའ་མིག་དམར་ཉིན་རྒྱ་ནག་དབུས་བརྙན་འཕྲིན་ལས་ཁང་གི་གསར་འགྱུར་ནང་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་འདུ་ཐེངས་དྲུག་པའི་ཐོག་ནས་གོང་དུ་ཞུས་པའི་དཔོན་རིགས་ལས་གནས་ནས་གནས་དབྱུང་བཏང་བ་གཏན་འབེབས་བྱས་པའི་རྗེས་སུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་མིང་རྟགས་བཀོད་ནས་གསལ་བསྒྲགས་བྱས་པ་ཞིག་ཡིན་ཚུལ་བཀོད་ཡོད་པ་རེད། དཔོན་རིགས་དེ་གཉིས་ཀྱི་གོ་གནས་ནས་ཕྱིར་ཕུད་བཏང་བ་དང་ཆབས་ཅིག་ཚན་རིག་ལག་རྩལ་ལྷན་ཁང་གི་བློན་ཆེན་ཝང་ཀྲི་ཀང་གི་གོ་གནས་བླངས་ནས་དེའི་ཚབ་ཏུ་ཡུན་ཅི་ཅོན་བཞག་པ་དང་ཡང་ལི་ཁོན་གྱི་ནོར་སྲིད་བློན་ཆེན་གྱི་གོ་གནས་བླངས་པའི་ཚབ་ཏུ་ལན་ཕོ་ཨན་བཞག་ཡོད་པ་སོགས་བཤད་ཡོད་ཀྱང་གསར་འགྱུར་ནང་རྒྱལ་སྲུང་བློན་ཆེན་གྱི་ཚབ་སུར་བསྐོ་བཞག་བྱས་ཡོད་མེད་ད་ལྟའི་ཆར་དམིགས་བསལ་གསལ་ཁ་གང་ཡང་བཏོན་མེད་པ་རེད། གོང་དུ་གནས་དབྱུང་བཏང་བའི་རྒྱལ་སྲུང་བློན་ཆེན་ལི་ཧྲང་ཕུའུ། དངོས་སུ་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་དགུ་ཉིན་པེ་ཅིང་དུ་འཚོགས་པའི་རྒྱ་ནག་དང་ཨ་ཧྥེ་རི་ཁའི་ཞི་བདེ་བདེ་འཇགས་གླེང་སྟེགས་ཚོགས་འདུའི་མཛད་སྒོའི་སྟེང་གཏམ་བཤད་བྱས་ཡོད་པ་དང་དེ་ནས་བཟུང་ཁོང་གོ་གནས་སྟེང་གནས་དབྱུང་བཏང་བའི་བཤད་རྒྱུན་དང་ཚོད་དཔག་སྣ་ཚོགས་བྱེད་བཞིན་ཡོད་ཀྱང་རྒྱ་ནག་ཕྱི་འབྲེལ་ལྷན་ཁང་དང་རྒྱལ་སྲིད་ལྷན་ཁང་གི་མགྲིན་ཚབ་པ་ཚོས་གནས་སྟངས་ཤེས་རྟོགས་མེད་ཚུལ་གྱི་ཚིག་གཅིག་གིས་གནས་ཚུལ་དེར་ལན་འདེབས་ལས་གཡོལ་ཐབས་བྱས་ཡོད་པ་རེད། ལི་ཧྲང་ཕུའུ་དང་ཆིན་ཀང་གཉིས

དེང་སྐབས་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་ཕྱི་འབྲེལ་རིམ་པ་མང་པོ་མུ་མཐུད་ནས་བྱས་ཏེ་ཡུལ་གྲུ་གཉིས་བར་མུ་མཐུད་པའི་རྩོད་རྙོག་ཡོད་པ་ཁག་སྟངས་འཛིན་བྱ་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་རུང་དཀྱིལ་ཤར་ཡུལ་གྲུ་ནང་དམག་འཁྲུག་གསར་པ་ཞིག་ལངས་པ་དེས་ཡུལ་གྲུ་གཉིས་བར་མཉམ་འབྲེལ་ཡོང་བཟོ་ཁག་པོ་མངོན་གསལ་སྟོན་གྱི་ཡོད་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ནས་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྲངས་གསུམ་རིང་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་དང་ཨ་རིའི་སྲིད་འཛིན་མཆོག་ལ་རྒྱལ་སྲུང་གི་གནད་དོན་ཐད་སློབ་སྟོན་ཕུལ་མཁན Jake Sullivan མཆོག་མཇལ་འཕྲད་སོགས་བྱ་རྒྱུ་ཡིན་སྐོར་རེས་གཟའ་ཟླ་བའི་ཉིན་ཨ་རིའི་འབྲེལ་ཡོད་དཔོན་རིགས་ཚོས་གསར་འགོད་པ་ཚོར་གསུངས་འདུག་ཨ་རིའི་ངོས་ནས་ཨ་རི་དང་ཡུ་རོབ་མཐུན་ཚོགས་ཀྱིས་དྲག་སྤྱོད་ཚོགས་པར་ངོས་འཛིན་བྱས་པའི་ཧ་མཱ་སི་ཀྱིས་ཨིས་རལ་ནང་བཙན་འཛུལ་བྱས་པའི་རྐྱེན་གྱིས་ད་རེས་ཀྱི་དཀྱིལ་ཤར་ཡུལ་གྲུ་ནང་དམག་འཁྲུག་དེ་འགོ་ཚུགས་སྐོར་དང་མི་གྲངས་ཉིས་བརྒྱ་ཙམ་ཧ་མཱས་ཀྱིས་གཏའ་མར་འཛིན་བཟུང་བྱས་པའི་གནད་དོན་སོགས་ཀྱི་སྐོར་གླེང་སློང་གནང་རྒྱུའི་འཆར་གཞི་ཡོད་འདུག་ཨ་རིས་ཨི་ཟི་རེལ་ལ་རྒྱབ་སྐྱོར་ཤུགས་ཆེ་བྱེད་ཀྱི་ཡོད་རུང་རྒྱ་ནག་གིས་ཨི་ཟི་རེལ་དང་ཧ་མཱས་གཉིས་ཀའི་ནས་མེ་འཕེན་མཚམས་འཇོག་དགོས་པའི་འབོད་སྐུལ་ཞུས་འདུག་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་གིས། དང་པོ་ཧ་མཱས་ཀྱིས་གཏའ་མར་འཛིན་བཟུང་བྱས་པ་དེ་དག་གློད་གྲོལ་གཏོང་དགོས་པ་དང་དེའི་རྗེས་སུ་མེ་འཕེན་མཚམས་འཇོག་སྐོར་སྐད་ཆ་ཤོད་རྒྱུ་ཡིན་ལུགས་རེས་གཟའ་ཟླ་བའི་ཉིན་གསུངས་འདུག། རྒྱ་ནག་གཞུང་གིས་དཀྱིལ་ཤར་ཡུལ་གྲུ་དམག་འཁྲུག་གསར་པ་དེའི་ཐོག་ལངས་ཕྱོགས་འཛིན་སྟངས་ལ་ངོ་རྒོལ་སྐྱོན་བརྗོད་བྱས་པའི་རྗེས་སུ་རེས་གཟའ་ཟླ་བའི་ཉིན་རང་གི་ལངས་ཕྱོགས་ལ་འགྱུར་བ་བཏང་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་རྒྱལ་ཁབ་གང་འདྲ་ཞིག་ཡིན་རུང་རང་ཉིད་ཀྱིས་སྲུང་སྐྱོབ་བྱ་རྒྱུའི་ཐོབ་ཐང་ཡོད་རེད། ཡིན་ནས་རྒྱལ་སྤྱིའི་མི་ཆོས་རིང་ལུགས་ཀྱི་ཁྲིམས་གཞི་བརྩི་སྲུང་ཞུ་དགོས་པ་དང་ཞི་བའི་མི་མང་རྣམས་སྲུང་སྐྱོབ་བྱེད་དགོས་ལུགས་ཨི་ཟི་རེལ་གྱི་ཕྱི་སྲིད་བློན་ཆེན་ཨེ་ལི་ཀོ་ཧན་ལ་བརྗོད་ཚུལ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ལུང་འདྲེན་བྱས་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་དཔལ་འབྱོར་ཉམས་གུད་སླར་གསོ་སྐུལ་སྤེལ་གྱི་ལས་འཆར་གྱི་ཆ་ཤས་སུ་ཕྱི་ཚེས་ཉི་ཤུ་བཞི་ཉིན་རྒྱ་ནག་གཞུང་གིས་གཞུང་སྲིད་འཛིན་སྐྱོང་གི་ཉམས་མྱོང་དེ་ཙམ་མེད་པའི་ཁེ་ལས་པ Lan Fon ནོར་སྲིད་བློན་ཆེན་ལ་བསྐོ་གཞག་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལམ་གྱིས་གནས་ཚུལ་སྤེལ་འདུག Lan Fon ནི་དེ་སྔ་རྒྱ་ནག་བྱང་ཕྱོགས་ཧྲན་ཤི་ཞིང་ཆེན་གྱི་དམར་ཤོག་ཚོགས་པའི་འགོ་ཁྲིད་ཡིན་པ་དང་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་རྒྱ་ནག་གི་ནོར་སྲིད་བློན་ཆེན་གྱི་འགན་འཁྱེར་བཞིན་པའི Liu Kun རྒས་ཡོལ་ཕྱིན་པའི་རྗེས Lan Fon ཟླ་བ་སྔོན་མ་རྒྱ་ནག་ནོར་སྲིད་ལྷན་ཁང་གི་དམར་ཤོག་ཚོགས་པའི་འགན་འཛིན་ལ་བསྐོ་གཞག་བྱུང་ཡོད་པ་དང་ད་ཆ་ཁོང་ནོར་སྲིད་བློན་ཆེན་ལ་བསྐོ་འཛུགས་བྱས་ཡོད་པ་རེད་འདུག་དངོས་གནས་ཚང་མས་ཚོད་དཔག་བྱེད་བཞིན་པའི་ལྟར་ལན་ཧྥོན་ནོར་སྲིད་བློན་ཆེན་བསྐོ་གཞག་བྱས་པ་དེ་ནི་ད་ལྟ་རྒྱ་ནག་གིས་རྒྱལ་ཁབ་ཀྱི་དཔལ་འབྱོར་བསྐྱར་གསོ་ཡོང་རྒྱུར་སྐུལ་འདེད་གཏོང་རྒྱུའི་འཕྲལ་སེལ་ཐབས་ལམ་གྱི་གྲས་ཤིག་ཡིན་པ་ལས་དཔལ་འབྱོར་བཅོས་བསྒྱུར་གཏོང་རྒྱུའི་གཏིང་ཟབ་འཆར་གཞི་མིན་པ་རེད་འདུག་རེས་གཟའ་མིག་དམར་ཉིན་རྒྱ་ནག་རྒྱལ་ཡོངས་གྲོས་ཚོགས་ཀྱི་ལོ་འཁོར་སྔོན་རྩིས་ཀྱི་དུས་ཚིགས་བཞི་པར་འདི་ལོ་ཆུ་ལོག་གི་གནོད་འཚེ་ཚབས་ཆེ་ཐེབས་པའི་ས་ཁུལ་ཁག་ནང་བསྐྱར་གསོའི་ལས་དོན་ཆེད་ཉེན་སྲུང་མ་འཇོག་ཨ་སྒོར་ཐེར་འབུམ་བརྒྱ་དང་སུམ་ཅུ་སོ་བདུན་ཙམ་སྤྲོད་རྒྱུའི་ཆོག་མཆན་སྤྲད་ཡོད་པ་རེད། རྒྱ་ནག་གི་དཔལ་འབྱོར་དུས་ཚིགས་གསུམ་པའི་འཕར་ཚད་སྔོན་དཔག་ལས་མགྱོགས་པ་བྱུང་ཡོད་པ་དང་ཉིས་སྟོང་ཉེར་གསུམ་ལོའི་དཔལ་འབྱོར་འཕར་ཚད་ཀྱི་དམིགས་ཚད་བརྒྱ་ཆ་ལྔའི་ཚད་གཞི་བཀག་ཡོད་པ་དེ་བར་སླེབས་རྒྱུའི་བར་ཐག་ཉེ་རུ་འགྲོ་རྒྱུའི་རེ་བ་བྱེད་བཞིན་ཡོད་ནའང་རྒྱ་ནག་ནང་སྔར་བཞིན་རྒྱུན་ལྡན་ས་ཁང་ཉོ་ཚོང་ཁང་གི་དཀའ་ངལ་དང་སྒེར་གཉེར་སྡེ་ཁག་གི་ཡིད་ཆེས་མེད་པའི་རྐྱེན་གྱིས་ལས་གཞི་ཁག་གི་ཐོག་མ་དངུལ་འཛུགས་རྒྱུར་ཐེ་ཚོམ་བྱེད་བཞིན་ཡོད་པ་རེད་འདུག་རྒྱ་ནག་གིས་འབྲུག་ཡུལ་མཉམ་ས་མཚམས་ཀྱི་དཀའ་རྙོག་གང་མགྱོགས་སེལ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་འདུག་དེ་ཡང་རྒྱ་གར་གྱི Tribune གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་གཟའ་ཟླ་བའི་ཉིན་འབྲུག་ཡུལ་གྱི་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་ལགས་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་མཇལ་འཕྲད་གནང་བའི་རྗེས་སུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་ང་ཚོ་རྒྱལ་ཁབ་གཉིས་བར་མི་མཐུན་པའི་གནད་དོན་རྣམས་སེལ་ཐབས་སུ་དམིགས་ཏེ་ལུགས་མཐུན་གྱི་འཆར་གཞིའི་འོག་ནས་འབྲེལ་ལམ་ཡག་པོ་ཞིག་ཡོང་ཐབས་ཀྱི་ལོ་རྒྱུས་ཀྱི་གོ་སྐབས་དེ་ལེན་ཐུབ་པ་བྱེད་དགོས་རྒྱུ་གལ་འགངས་ཆེན་པོར་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས་འབྲུག་ཡུལ་གྱི་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་ལགས་ནས་ཀྱང་འབྲུག་ཡུལ་གྱི་ངོས་ནས་རྒྱ་ནག་ས་མཚམས་དང་འབྲེལ་བའི་དཀའ་རྙོག་རྣམས་སེལ་ཐབས་བྱས་ནས་ཆབ་སྲིད་ཀྱི་འབྲེལ་ལམ་བཟང་དུ་གཏོད་ཐབས་བྱེད་རྒྱུའི་འདུན་པ་ཡོད་ཅེས་གསུངས་པ་དང་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ནང་ཡང་དེ་ལྟར་ལུང་འདྲེན་བྱས་ཡོད་པ་རེད། ད་རེས་བློན་ཆེན་རྣམ་གཉིས་དང་ལྷག་པར་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་འདི་ལྟ་བུའི་གཏམ་བཤད་སྤེལ་དགོས་དོན་ནི་ཉེ་ཆར་རྒྱལ་ཁབ་གཉིས་བར་གྱི་རྙོག་དྲ་སེལ་ཐབས་སུ། དགོས་ངེས་ཀྱི་ཆ་རྐྱེན་དང་གནད་འགག་ཇི་འཕྲད་ཉམས་ཞིབ་སླད་དམིགས་བསལ་ཚོགས་ཆུང་ཞིག་བཙུགས་པ་དེའི་སྙན་ཐོའི་ནང་བཀོད་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པ་ལྟར་ན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ཡུལ་གཉིས་བར་ས་མཚམས་ཀྱི་གྲོས་མོལ་བྱེད་ཐུབ་མེད་པ་དང་ད་རེས་ཡུལ་གཉིས་བར་ས་མཚམས་ཀྱི་དཀའ་རྙོག་སེལ་ཐབས་བྱེད་རྒྱུའི་སྐོར་གླེང་སློང་བྱུང་བ་ནི་བཟང་ཕྱོགས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག། ཕྱི་ཚེས་ཉི་ཤུ་བཞི་ཉིན་ཨོ་སི་ཀྲི་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨེལ་བྷ་ནིས་མཆོག་ཨ་རིའི་རྒྱལ་ས་ཝ་ཤིང་ཏན་དུ་གཞུང་དོན་འཚམས་གཟིགས་ལ་ཕེབས་པ་དང་དུས་མཚུངས་ཨ་མི་རི་ཀ་དང་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་གཉིས་བར་མཉམ་ལས་ཐོག་གནད་འགག་ཆེ་བའི་གཏེར་རྫས་དང་ཞི་བདེ་རྒྱ་མཚོ་ཆེན་མོའི་གླིང་ཕྲན་གྱི་རྨང་གཞི་འཛུགས་སྐྲུན་ལ་ཤུགས་སྣོན་སྐྱོན་རྒྱུའི་འཆར་གཞི་ཡོད་པ་ཨ་མི་རི་ཀའི་སྲིད་འཛིན་ལས་ཁང་ནས་གསལ་བསྒྲགས་གནང་འདུག་རེས་གཟའ་མིག་དམར་ཉིན་ཨོ་སི་ཁྲུ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨལ་བྷ་ནིས་དང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏིན་རྣམ་གཉིས་མཇལ་འཕྲད་གནང་རྒྱུ་ཡིན་པ་དང། ཡང་རེས་གཟའ་ཟླ་བའི་ཉིན་ཨོ་སི་ཁྲུ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨལ་བྷ་ནིས་ཀྱིས་མཇལ་འཕྲད་ཀྱི་དམིགས་ཡུལ་གཙོ་བོ་ནི་རྒྱལ་ཁབ་གཉིས་དབར་གྱི་བདེ་འཇགས་མནའ་འབྲེལ་དེ་དཔལ་འབྱོར་དང་ལག་རྩལ་མཉམ་ལས་ཀྱི་ཚོང་འབྲེལ་གྱི་འབྲེལ་བ་རྒྱ་སྐྱེད་གཏོང་ཆེད་ཡིན་པ་ཨ་རིའི་རྒྱལ་ས Washington ནང་གསར་འགོད་གསལ་བསྒྲགས་ཐོག་གསུངས་འདུག། དེ་ཙམ་མ་ཟད་རྒྱལ་ཁབ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་དབར་དྲ་རྒྱའི་བདེ་འཇགས་ཐད་མཉམ་ལས་དང་ཉེ་ཆར Australia ནང་མ་གནས་ཨ་སྒོར་ཐེར་འབུམ་ལྔ་གནས་པའི Microsoft འཕྲུལ་ལས་ནང་མ་འཛུགས་གནང་བའི་སྐོར་བཀའ་མོལ་གནང་རྒྱུ་ཡིན་པ་རེད་འདུག་དེ་བཞིན་རྒྱལ་ཁབ་གཉིས་དབར་དངོས་ཟོག་མཁོ་སྤྲོད་སྦྲེལ་ཐག་གསར་འཛུགས་དང་ནུས་པའི་འབྱུང་ཁུངས་གཙང་སེལ་བཟོ་སྐྲུན་ལས་རིགས་འགན་སྲུང་དམིགས་ཡུལ་དང་ལྷག་པར་དུ Australia ནང་དུ་གཏེར་རྫས་འབོར་ཆེན་གསོག་འཇོག་ཐོག་མ་འཛུགས་གནང་རྒྱུར་སྐུལ་འདེད་དང་རྒྱལ་སྤྱི་ཡོངས་ཀྱི་གཏེར་རྫས་མཁོ་འདོན་རྒྱ་ནག་ཐོག་བསྟེན་རྒྱུ་ཉུང་དུ་གཏོང་རྒྱུ་ཡིན་པ་རེད། སྲིད་བློན་ཨན་ཐི་ནིས་ཨལ་པི་ནིས་དང་སྲིད་འཛིན་ཇོ་བྷའི་ཏིན་རྣམ་གཉིས་བར་རྒྱ་ནག་དང་ཧྥི་ལི་པིན་གཉིས་བར་ཛ་དྲག་ཆེ་བའི་དཀའ་རྙོག་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་ཐད་གྲོས་མོལ་གནང་རྒྱུ་ཡིན་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རྒྱ་གར་གྱི་ཨོ་རི་ཤ་མངའ་ཁུལ་དུ་ཕ་མེས་ནས་ནང་པ་ཡིན་པ་རྣམས་ནས་ས་གནས་སུ་ནང་ཆོས་གོ་རྟོགས་སྤེལ་ཐབས་ཡོང་བའི་རེ་བ་གནང་བཞིན་ཡོད་པའི་སྐོར་སེར་བྱེས་རྒན་བྱམས་པ་ཚེ་རིང་ལགས་ནས་པད་མ་དངོས་གྲུབ་ལགས་སུ་ངོ་སྤྲོད་གནང་བ་ཞིག་བསྐྱར་དུ་གསན་གནང་གི་རེད། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་སེར་བྱེས་གྲྭ་ཚང་དགེ་རྒན་བྱམས་པ་ཚེ་རིང་ལགས་སུ་ཨོ་རི་ས་ཕུན་ཚོགས་གླིང་གཞིས་ཆགས་ཀྱི་དགོན་སྡེ་ཁག་ཅིག་ནས་རེ་སྐུལ་ཞུས་པ་དང་ཉེ་ཆར་ཁོང་ནས་ས་གནས་དེའི་དགོན་སྡེ་ཁག་ཅིག་གི་དགེ་འདུན་པ་རྣམས་ལ་བོད་ཀྱི་བརྡ་སྤྲོད་རིག་གནས་སོགས་ཀྱི་སློབ་ཁྲིད་གནང་གྲུབ་མཚམས་སུ་རྒན་བྱམས་པ་ཚེ་རིང་ལགས་དང་བདུད་འདུལ་རབ་བརྟན་གླིང་དགོན་པའི་བླ་མ་བསོད་ནམས་བཀྲ་ཤིས་ལགས་དང་སྐད་སྒྱུར་དང་བཅས་པ་ཁོང་རྣམ་པ། ཨོ་རི་ས་མངའ་སྡེའི་གྲོང་ཁྱེར་བྷུབ་ནེ་ཤོར་ནས་མི་རིང་བར་ནང་པའི་གནས་ས་ཁག་ཏུ་གནས་མཇལ་ལ་ཕེབས་ཡོད་པ་ལས། ཐོག་མར་བྷུབ་ནེ་ཤོར་ནས་རྒྱང་ཚད་ཀི་ལོ་མི་ཊར་སུམ་ཅུ་མོ་ཊ་འགྲུལ་བཞུད་གནང་ཞིང། དེ་རྗེས་རི་རྩེར་སྐས་འཛེགས་ཉིས་བརྒྱ་ཡོད་པའི་བྲག་ཕུག་ཏུ་ཕེབས་འབྱོར་བྱུང་བའི་གནས་སློབ་དཔོན་ཕྱོགས་ཀྱི་གླང་པོས་ཚད་མ་ཀུན་བཏུས་རྩོམ་པའི་བྲག་ཕུག། Aragarh Buddhist Site། ཞེས་པའི་ས་གནས་སུ་གནས་མཇལ་ཕེབས་ཡོད་པ་རེད་འདུག་དེའི་སྐོར་རྒན་བྱམས་པ་ཚེ་རིང་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ཅིག་སློབ་དཔོན་ཕྱོགས་ཀྱི་གླང་པོའི་ཚད་མ་ཀུན་བཏུས་རྩོམ་ས་ཚད་མ་ཀུན་བཏུས་ཟེར་ནས་དངོས་གནས་ཀྱི་ཚད་མའི་གི་ད། སངས་རྒྱས་ཀྱི་བསྟན་པ་ལ་ཚད་མའི་གི་གཞུང་གི་ཧ་ལས་པའི་གི་གཞུང་གལ་ཆེན་པོ་གཞུང་བཀའ་པོད་ལྔ་གི་ཚད་མ་རིག་པ་དེ་བྱ་དེ་བོར་བ། ཚད་མ་རིག་པ་དེ་སངས་རྒྱས་བསྟན་པའི་གི་བསྟན་པའི་གི་ལྕགས་རི་ཡིས་བསྲང་གི་རེད་དེ་དེ་རྩོམ་ས་གི་གནས་ཁྱད་པར་ཅན་སློབ་དཔོན་སྐུ། ཕྱོགས་གླང་ཁོ་རང་གི་ཚད་མ་ཀུན་བཏུས་རྩོམ་ས་གི་དེ་འདི་གི་གནས་ཁྱད་པར་ཅན་དེ་ཡིན་འདུག་དེ་ནི་དེའི་རྩ་ལ་ཆུ་མིག་ཆུང་ཆུང་ཅིག་འདུག་ཆུ་མིག་དེ། རྒྱ་གར་ཡུལ་མི་དེ་ཚོས་གསུངས་པ་ཡིན་ན་སློབ་དཔོན་གི། ཁྲུས་གསོལ་ཁྲུས་བྱེད་ས་རེད་གསུངས་གི་འདུག་དེ་ནི་དེའི་འགྲོ་འོང་ལ། ཕྱིར་ཕྱི་ཕྱི་ར་ཡིས་སོགས་སོགས་ཀྱི་ཕྱིས་ཀྱི་ར་བ། ད་དེ་ལ་བཟློག་ཏུ་སོང་མ་ཤི་ཆགས་སོང་མ་སོགས་བཟློག་གོ། རེ་རེ་ལ་གྲྭ་བ་དྲག་ཤེས་རེ་དོ་གཅིག་པ་བཟློག་འགོག་པ་ལྐོག་ཀྱང་འོང་གི་དེ་ནི་རེ་ཆགས་དེ་ལ་སློབ་དཔོན་གྱི་དགེ་ཕྲུག་དེ་སོགས་ཤི་སྲིད་རྒྱུ་ཡོད་དང་དེ་འདྲས་ཀྱི་ནི་ཆེ་བ་ཅིག་ད་ངས་ནི་རྩ་ཆེ་ཆུང་སྒྲོག་ཅིག་ཅིག་དེ་མཐོང། བྷུབ་ནེ་ཤོར་རྒྱལ་ས་ནས་རྒྱང་ཚད་ཀི་ལོ་མི་ཊར་བདུན་ཅུ་སར་གནས་པའི་དྷོ་ལི་གྷི་རི་དང་ཨུ་ཏེ་གྷི་རི། རཏྣ་གྷི་རི་དང་ལ་ལིད་གྷི་རི་བཅས་ས་གནས་ཁག་ནས་ཐག་ཉེ་འདྲ་མཚུངས་ཀྱི་ས་ཁུལ་ཞིག་ཡིན་ཅིང། དྷོ་ལི་གྷི་རི་ནས་ཆོས་རྒྱལ་མྱ་ངན་མེད་དམ་རྒྱལ་པོ་ཨ་ཤོ་ཀ་ཐོག་མར་བློ་ཁ་ནང་ཆོས་ལ་བསྒྱུར་བའི་དྲན་རྟེན་མཆོད་རྟེན་ཞིག་བཞེངས་ཡོད་པ་དང་དུས་ཕྱིས་ཉི་ཧོང་བླ་མ་ཞིག་ནས་ཉམས་གསོ་མཛད་པ་དང་གནས་དེར་རྒྱལ་པོས་མི་མང་ལ་ནང་ཆོས་ཀྱི་བཅའ་ཁྲིམས་ལྟ་བ་དེར་རྡོ་བརྐོས་བརྒྱབ་ཡོད་ཅིང། དེ་བཞིན་ཡང་ཨུ་ཏེ་གྷི་རི་རུ་རྒྱལ་པོ་ཨ་ཤོ་ཀས་རང་གི་ཨ་མའི་ཆེད་མཆོད་རྟེན་དང་གཙུག་ལག་ཁང་བཞེངས་པའི་གནས་དེར་ཕེབས་ཡོད་པ་དང། གཞན་ཡང་དེའི་ཉེ་འགྲམ་རཏྣ་གྷི་རི་རུ་དཔལ་ནཱ་ལེན་དྲ་གཉིས་པར་གྲགས་པའི་ནང་པའི་གཙུག་ལག་ཁང་ཆེན་མོ་གསར་བཞེངས་གནང་ཡོད་པ་དེར་གནས་མཇལ་ཕེབས་ཡོད་པ་རེད་འདུག། རྗེས་འགྲོ་ཆུང་གཉིས་ཡོད་པས་ལོ་རྒྱུས་བྱས་ཙང་ང་ཚོར་ཨུ་ཏེ་དཔལ་ནཱ་ལེན་དྲ་དེ་རྩ་ཆེན་པོ་ཞེ་བོ་གཅིག་རེད་བྱུང་བ་རེད་པ། དེ་འདྲའི་གྱི་དཔལ་ནཱ་ལེན་དྲ་གཉིས་པར་གྲགས་པར་རེ་ཞེས་ཡ་གི་དེ་འདྲའི་གཙུག་ལག་ཁང་ཆེན་པོ་ཅི་ཞིག་བྱ་དེའི་ནང་ལོགས་ལ། ཨ་ནི་སློབ་དཔོན་ཕྱོགས་ཀྱི་གླང་པོའི་གི་རྗེས་འཇུག་བྱས་ན་མི་འདོད་སློབ་མ་བྱས་ན་མི་འདོད་དེ་ཚོ་གི་རྗེས་འཇུག་པ། དེ་འདྲའི་གི་གནས་ཁྱད་པར་ཅན་དེ་ལ། ལོ་རྒྱུས་ཡུན་རིང་པོ་ཞེ་བོ་བྱས་ཞེས་བྱ་རེ་དེའི་རྗེས་ནི་གཙུག་ལག་ཁང་ཆེན་པོ་ཅིག་སངས་རྒྱས་ཀྱི་བཀའ། དམིགས་གནད་ཀྱི་སངས་རྒྱས་ཀྱི་བཀའ་ཆེན་པོ་ཏི་འདྲའི་གྱིས། ཨ་ནི་དེའི་རྗེས་ཨ་ནི་ཁོ་ཚོ་གི་ཕྱི་ཚེས་བརྒྱ་ཚར་གི་ཕྱིར་ཕྱི་ར་ང་ཚོ་ཟེར་ན་ནོར་གྱི་ཕྱི་ར་རོ་ཕྱི་ར་བྱས། འོ་དེ་ལས་འདོད་དེ་ལ་འདི་ནི་མཆོད་རྟེན་ཆུང་ཆུང་ཆུང་ཆུང་པའི་མཆོད་རྟེན་དཔེ་མང་པོ་འདུག་བརྒྱ་ཕྲག་ད་ལྟ་ལྷག་བྱ་དེ་ཚོ་ག་འདྲ་རེད་ལགས་འདི་ག་ལ་སྔོན་མ་པཎྜི་ཏ་ད་དེ་སློབ་སྦྱོང་བྱེད་དེ་ད་ཤེས་རྟོགས་ཀྱི་ནོངས་པ་བརྒྱ་ཁ་མང་པོ་ནས་དེ་སློབ་སྦྱོང་བྱེད་ཡོང་བའི་ལོ་རྒྱུས་འདུག་སློབ་སྦྱོང་རྒྱུན་རིང་པོ་བྱས་སློབ་སྦྱོང་རྒྱུན་རིང་པོ་བྱས་ནས་སློབ་མཐར་ཕྱིན་ཡོང་དུས་ཨ་ནི་ཁོ་ཚོ་གི་དེ་རྟག་ཏུ་རྟེན་འབྲེལ་གྱི་ཆེད་དུ་དེ་མཆོད་རྟེན་རེ་རེ་བཞེངས་དགོས་བྱས་དེ་ད་ལྟ་མཆོད་རྟེན་ཆུང་ཆུང་བརྒྱ་ཕྲག་མང་པོ་ཡོད་དེ་ཚོ་ཨ་ནི། ད་ལྟ་ལྷག་ཡོད་པ་བརྒྱ་ཕྲག་ཁ་ཤས་འདུག་དེ་ཚོ་ཨ་ནི། དཔལ་སྤྲུལ་ད་ལྟ་སོང་ཨ་ནི་བློ་གཞུང་མཐའ་ཞེན་པ་ཡི་ཅག་ལ་ཅི་སོ་སོ་གི་སེམས་ནོར་གི་རྟེན་དེ་འདྲི་ལ་ཆེ་གཏེར་རེ་རེ་བཞི་ཡི་གི་ལུས་སྲོག་ཡོད་རེ་བྱས་ནས་དེ་འདྲི་འདུག་ཨ་ནི་ད་ལྟ་ལ་དེ་ཆེ་གཏེར་མང་པོ་བོར་ལ་ཤོར་རེ་གསུང་གི་འདུག་མ་གཏོགས། དེ་ནི་ཆེ་གཏེར། འགལ་ཟླ་ག་ཚད་སུ་ལས་ཡོད་ན་འགལ་ཟླ་རེ་རེ་གི་དེ་ནི་བློ་མཐའ་ཞེ་བ་རེ་ཆེ་གཏེར་རེ་རེ་བཞི་ཡི་གི་ལུས་སྲོག་དེ་འདྲི་ཡོད་ས་རེད། དེ་བཞིན་ས་གནས་དེའི་ཉེ་འགྲམ་ལ་ལིད་གི་རི་རུ་གནའ་སྔ་མོ་ནས་གཙུག་ལག་ཁང་ཆེན་མོ་གསར་བཞེངས་གནང་སྟེ་དེའི་ནང་སློབ་དཔོན་ཕྱོགས་ཀྱི་གླང་པོས་སློབ་མ་རྣམས་ཚད་མ་རིག་པའི་ཐོག་སློབ་གཉེར་གནང་ས་ཡིན་པར་གྲགས་པ་ལས་གོང་ཞུས་ས་གནས་ཁག་དང་གཅིག་མཚུངས་ཀྱི་ལྷ་སྐུ་རྟེན་གསུམ་དང་གཙུག་ལག་ཁང་ཉམས་ཆག་གི་ཞིག་རོ་ཙམ་ལས་མཇལ་རྒྱུ་མེད་པའི་འགྲེལ་བརྗོད་གནང་བྱུང་ལ། གོང་ཞུས་ནང་པའི་གནས་ས་ཁག་གི་གཡས་གཡོན་གྲོང་གསེབ་ཁག་ཏུ་ཕ་མེས་ནས་ཡིན་པའི་རྒྱ་གར་ནང་པ་ཁྱོན་བདུན་སྟོང་བརྒལ་བ་ཞིག་ཡོད་པ་རྣམས་ནས་ཨོ་རི་ས་བདུད་འདུལ་རབ་བརྟན་གླིང་དགོན་པའི་བླ་མ་བསོད་ནམས་བཀྲ་ཤིས་ལགས་དང་འབྲེལ་བ་ཡོད་པའི་ཆ་ནས་ཁོང་རྣམ་པར་ཕེབས་བསུའི་སྣེ་ལེན་ཞུས་ཤིང། ཁོང་རྣམ་པས་ཤེས་རབ་སྙིང་པོ་གསུང་འདོན་གནང་བ་དང་འབྲེལ་ནང་ཆོས་ངོ་སྤྲོད་ཞུ་རྒྱུའི་ལས་རིམ་བཀོད་སྒྲིག་གནང་ཡོད་པ་མ་ཟད། ད་དུང་ཁོང་རྣམ་པ་ཕ་མེས་ནས་ནང་པ་ཡིན་དུས་ནང་ཆོས་སྤྱི་དང་ལྷག་པར་དུ་བོད་ཀྱི་ནང་ཆོས་ཐོག་དོ་སྣང་སློབ་གཉེར་བྱ་རྒྱུར་འདུན་པ་ཡོད་པ་གསལ་སྟོན་གནང་ཞིང་ས་གནས་སུ་ནང་ཆོས་གོ་རྟོགས་སྤེལ་རྒྱུར་རོགས་འདེགས་གནང་བའི་རེ་འདུན་གནང་ཡོད་པ་རེད་འདུག། ད་ནི་ངས་སངས་རྒྱས་ཀྱི་ཆོས་དེ་ག་འདྲའི་ཅིག་ཡིན་པ་ངོ་བོ་ག་འདྲའི་ཅིག་ཡིན་པ

པའི་ཕྱིར་དེ་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟག་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཟེར་ང་ཚོ་བསྲེགས་བཅད་བར་དོ་བརྡར་བ་དང་ད་བསྲེགས་བཅད་བརྡར་གསུམ་གི་ཐོག་ནས་འགྲོ་ཐུབ་ཡག་གི། ནི་དེ་གི་ཁོ་ཚོ་འགྲེལ་བརྗོད་དུ་བ་ཤེ་བོ་དེ་ཁོ་ཚོ་དཔེ་མི་སྲིད་ཀྱི་དགའ་པོ་ཞེ་པོ་ཞིག་བྱུང་ནས་ཁོ་ཚོ་གི་ད། དངོས་གནས་ཀྱི་ཁོ་ཚོ་མ་འོངས་པ་ལ་སངས་རྒྱས་ཀྱི་ཆོས་དེ་འདི་དར་བ་ལ་ད་ཁོ་ཚོ་འཛུལ་ཞུགས་པས་སུ་བྱེད་བ་ལ་འདི་འདྲ་ཅིག་ལམ་སྟོན་ཅན་གེ་དོ་དེ་འདྲ་དགོས་ཀྱི་འདུག་ཟེར་ནས་ཁོ་ཚོ་རེ་བ་ཆེན་པོ་ཅིག་རྒྱག་གི་འདུག། ད་དུང་རྒན་བྱམས་པ་ཚེ་རིང་ལགས་ཀྱིས་མུ་མཐུད་གསུང་ཡག་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་དེར་ཕེབས་ནས་ཁུལ་དེའི་རྒྱ་གར་ནང་པ་ཉམ་ཐག་ཚོར་འཚོ་བའི་རྟེན་གཞི་ཧིན་སྒོར་ཉིས་ཁྲི་གནང་བ་དེ་ས་བོན་ལྟ་བུ་བྱས་ཏེ། ད་ལྟའི་ཆར་ཁོང་རྣམ་པས་རས་ཀྱི་བཟོ་གྲྭ་བཙུགས་ཏེ་ཚོང་གང་ལེགས་བྱུང་ཞུས་པའི་འགྲེལ་བརྗོད་གནང་བྱུང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་ལ་སྐྱབས་མགོན་རིན་པོ་ཆེ་འདིར་ཕེབས་སྐྱབས་མགོན་རིན་པོ་ཆེ་འདིར་ཕེབས་ནས་ཁོ་ཚོ་སྐབས་དེ་དུས་ལ་དཔེ་མི་སྲིད་ཀྱི་ཉམ་ང་ཉམ་ཐག་དེ་ཆགས་ཡོད་ས་རེད། མི་དེ་ཡིས་དེ་སྐབས་དེ་དུས་འདིར་ཕེབས་ནས་སྐབས་དེ་དུས་བཀའ་སློབ་ལམ་སྟོན་གནང། བཀའ་སློབ་ལམ་སྟོན་གནང་བར་མ་ཟད་སྐབས་དེ་དུས་ལ་ཁོ་ཚོ་གི་འཚོ་ཡག་གི་རྟེན་བསྟན་པའི་སྐབས་དེ་དུས་རྒྱ་གར་སྒོར་མོ་ཁྱོན་སྟོང་ཕྲག་ཉི་ཤུ་གཅིག་ཁོ་ཚོ་ལ་ཕུལ་ནས། ད་སྟོང་ཕྲག་ཉི་ཤུ་དེ་གི་ཕུལ་བ་ལ་བརྟེན་ནས་ཁོ་ཚོ་གི་རས་འཐག་པ་དང་རས་ཀྱི་ཚོང་རྒྱག་པ་མཉམ་འབྲེལ་བཙུགས་ནས་དེ་གི་རས་ཚོང་རྒྱག་པ་ལ་སོགས་པ་སྐབས་དེ་དུས་སྟོང་ཕྲག་ཉི་ཤུ་དེ་ཆེན་པོ་ཡིན་ས་རེད། དེ་དེའི་ཐུ་མི་ཤ་འཇུ་ལ་བརྟེན་ནས་ད་ལྟ་ཁོ་ཚོ་འཚོ་བ་དཀའ་ངལ་མེད་འདུག་གསུང་གི་འདུག་འཚོ་བ་དཀའ་ངལ་མེད་པ་དེ་ཁོ་ཚོ་ད་ལྟ་ཀུན་འདུས་ཀྱི་རླུང་ཞགས་ཀྱི་སྒོར་མོ་སྟོང་ཕྲག་ཉེར་བཞི་དེ་གཞི་རྩ་བཙུགས་ནས་ཨ་ནི་ཁོ་ཚོ་དེ་གི་ཚོང་རྫིས་ཚོང་རྒྱག་དེ་ཚོང་ལས་ཅི་རིགས་བྱས་ནས་ད་དེ་ཚོ་ཁོ་ཚོ་རེ་ཞི་བོ་ཀྱི་ཐོག་ནས་ཨ་ནི་འཛོམས་པོ་ལི་གི་ས་ཆ་ག་བ་ཡིན་ན་རེ་གཏོང་གི་ཡོད་བཟོ་གྲ་ག་ལ་རེ་གཏོང་གི་ཡོད་གསུང་གི་འདུག། དེ་མིན་རྒན་བྱམས་པ་ཚེ་ལགས་ཀྱིས་མུ་མཐུད་གསུང་ཡ་ལ་གོང་ཞུས་ནང་པའི་གནས་ས་ཁག་ཏུ་ནང་ཆོས་དར་ཡས་དེ་ནི་དུས་རབས་ལྔ་པའི་སྐབས་ནས་དར་འགོ་བཙུགས་ཏེ་དུས་རབས་བཅུ་གསུམ་བར་དར་ཞིང་རྒྱས་པ་བྱུང་ཡོད་ཀྱང། དེ་རྗེས་ནང་ཆོས་ཉམས་ཆག་བྱུང་འགོ་བཙུགས་ཏེ་དུས་རབས་བཅུ་དྲུག་བར་ཉམས་ཆག་ཤུགས་ཆེ་ཕྱིན་ཡོད་པའི་འགྲེལ་བརྗོད་གནང་བྱུང་ལ། ད་དུང་ས་གནས་མི་མང་ཚོས་བཤད་བྱས་ན་དེ་སྔའི་ས་གནས་དེ་དག་ཏུ་གནས་མཇལ་དང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དཀོན་པོ་ཡིན་ཀྱང་འདས་པའི་ལོ་ཤས་ནས་བཟུང་མི་མང་མི་ཉུང་བ་ཞིག་གནས་མཇལ་དང་སྤྲོ་འཆམ་ཡོང་གིན་ཡོད་པ་མ་ཟད། ད་དུང་གནས་ས་དེ་དག་ཏུ་དོ་སྣང་ཞིབ་འཇུག་བྱེད་མཁན་མི་ཉུང་བ་ཞིག་བྱུང་བཞིན་ཡོད་ཀྱང

ཨེ་ཏི་ལན་ཊ་གྲོང་ཁྱེར་གྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨ་མི་རི་ཀའི་རྗོ་ཇའི་མངའ་སྡེའི་གི་ཨེ་ཏི་ལན་ཊ་གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཚང་བ་ལགས། བསྟན་འཛིན་བསོད་ནམས་ལགས་གཅིག་རྣམ་པ་ཚོ་གི་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ག་ལ་ཨེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གི་ད་བོད་ཀྱི་དུས་སྟོན་དེ་ཧ་ཅང་གྲ་རྒྱས་པོ་ཅིག་འདུག་སེ་ཚོགས་ཡོད་པ་འདྲ་ཨེ་ནི་བོད་ཀྱི་དུས་སྟོན་དེ་ཚོགས་དགོས་ཡ་གི་ད་དམིགས་ཡུལ་རབ་ཏུ་གཙོ་བོ་ག་རེ་ཡིན་ནའང་དེ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན་ལགས། ལགས་སོ་ལགས།

མང་པོ་ཅིག་ཕེབས་ཐུབ་མ་སོང་ཞུ་ཡ་ཡིན་ཨང། འོ་ལགས་སོ་ད་ཅིག་གིས་ད་བོད་ཀྱི་དུས་སྟོན་འདིའི་ཐོག་ལ་ཅིག་འགྲེམས་སྟོན་གནང་ཡ་རེད་ད་ག་ནང་ཅིག་རིག་གཞུང་འཁྲབ་སྟོན་གནང་ཡ་རེད་བོད་ཟས་ངོ་སྤྲོད་གནང་ཡ་རེད་དེ་ཚོའི་ཐོག་ལ་ཅིག་ག་རེ་ག་རེ་གནང་ཡོད་ཡོད་པ་ཡིན་ནམ་བཀའ་འདྲི་ཞུ་ཡ་དང་འདིའི་ཐོག་ལ་ཅིག་ཞིབ་གསལ་ཞིག་གསུང་རོགས་གནང་ཅིག་ག་རེ་ག་རེ་འགྲེམས་སྟོན་འདི་འདྲ་གནང་ཡིན་ན་ག་རེ་ག་རེ་གནང་ཡོད་པ་ཡིན་ནམ་ལགས། ལགས་འོང་ད་ང་ཚོས་འདི་སྣ་འཛོམས་འདྲ་པོ་ཞིག་ཡོད་རེད་བ་ལ་ད་ང་ཚོས་གི།

ཨེ་ཏི་ལན་ཏིག་གྲོང་ཁྱེར་རེད་སྤྱིར་བཏང་འཇོ་ཅཱའི་མངའ་སྡེའི་ནང་གཅིག་ད་ནང་པའི་དགོན་པ་རེད་ཆོས་ཚོགས་འདི་འདྲ་ག་འདྲ་ག་འདྲ་ཡོད་མེད་དང་ག་ཚོད་ཡོད་མེད་ངོ་སྤྲོད་ཞིག་གནང་རོགས་གནང། ལགས་ད་འདིར་རང་ཆོས་ཚོགས་ད་རྙིང་ཤོས་ཟེར་ན་རེད་ཆེ་ཤོས་འདྲ་བོ་དེ་ད་འདི་བློ་གསལ་གླིང་གི་ཆོས་ཚོགས་ཆགས་བསྡད་ཀྱི་འདུག་རེད་བ་ལ་ད་ང་ཚོ་བོད་པའི་ད་ང་རང་ཚོ་བོད་པ་དང་འབྲེལ་ཡོད་ཀྱི་ད་ཆོས་ཚོགས་འདི་ནས་ད་འདི་ཇོ་ནང་གི་ཆོས་ཚོགས་ཅིག་རེད་ཨ་ནི་ད་འདི་སྔོན་མ་ནས་ཡོད་དེ་ངས་གཅིག་འདི་རེད་ཤག་ད་འདི་ཤམ་བྷ་ལ meditation center རེད་བ་ལ་ངོ་མ་དྲུང་པ་རིན་པོ་ཆེ་གི་ཚོགས་པའི་བརྒྱུད་ནས་ཆོས་ཚོགས་ཁག་ཅིག་ཡིན་ས་རེད། འདི་མང་ཆེ་ད་ཕྱི་རྒྱལ་གྱི་འཛིན་སྐྱོང་བྱས་ཏེ་འདུག་ལགས། ད་ལྟ་ང་རང་བོད་པའི་དང་ང་རང་རང་གི་འཛིན་སྐྱོང་བྱས་ཏེ་ཡོད་དེ། གཙོ་བོ་ད་འབྲས་སྤུངས་བློ་གླིང་བྱས་འདི་ནས་ད་ཇོ་ནང་དགོན་པ་ཆུང་བྱས་ར་ལ། དེ་ག་གཉིས་རེད་ཤག་ལགས། ཨ་ནི་བོད་པ་ཁྱོན་བསྡོམས་འདི་ད་ང་ཚོ་དེ་ལ་ཡ་ཏོག་ད་ཡར་མར་འགྲོ་གི་འདུག་ད་ང་ཚོ་ཁྱོན་བསྡོམས་མི་གཏན་དུ་བསྡད་མཁན་འདྲ་བོ་དེ། དྲུག་ཅུ་བདུན་ཅུ་གཡས་གཡོན་འདྲ་བོ་ཞིག་རེད་ཤག་ལགས།

དགུ་བཅུ་གོ་ལྔ་ཅིག་ག་དུས་ཡོད་ནས་ཡོད་པ་འདྲ་བོ་ཞིག་སླེབས་ཀྱི་འདུག་ད་བརྒྱ་ཡོད་མེད་འདྲ་བོ་ཞིག་རེད་ལ་དེ་ཡིན་བོད་པ་ད་བོད་རིགས་ཟེར་བ་རེད། ལགས་རེད་ལགས་རེད། བརྒྱ་ཡོད་མེད་འདྲ་བོ་ཞིག་རེད་ལོ། ལའོ་ང་རང་ཚོ་མེན་པོ་ལ་བབས་པའི་དེ་ག་ལ་ག་ཚང་མང་པོ་རེད་འདུག་ལའོ། ཨེ་ད་རིང་ཅིག་གི་བོད་ཀྱི་དུས་སྟོན་འདི་མ་གལ། གོ་སྒྲིག་གནང་པའི་སྐབས་ལ་ཨེ་ནི་ཕྱི་རྒྱལ་བ་མང་ལོད་ག་ཚོད་ཅིག་ཕེབས་ཡོད་ན་བཀའ་འདྲི་ཞུ་ཡ་དང་ཨེ་ནི་དུས་སྟོན་འདི་སྤྱི་ཡོངས་ཀྱི་བྱས་ན་ཨ་ད་ཕྱི་རྒྱལ་བ་ཚོ་གི་ཨེ་ནི་དུས་སྟོན་འདིའི་ཐོག་ལ་ཅིག། དགའ་ལོད་ག་འདྲ་འདྲ་ཞིག་གནང་གི་འདུག་ལ།

ལོངས། ཨ་ནི་འདི་ཡན་ང་རང་ཚོ་ལྟ་ཅིག། མི་ག་ཚོད་ཡོང་གི་ཡོད་མེད་འདི་གས་དེ་དེས་ཧ་གོ་འགྲོ་གོ་རོ་ཨ་ནི་འདི་དང་ཨ་ནི་འདི་ནང་ལ་ཡ་མང་བྱེད་གོ་མང་བོ་ཅིག་ཏུ་མི་སྤྲད་གོ་མ་རོ་ཨ་ཨ་རེད། བསམ་པ་ཨ་ནི། སྒོར་མོ་གསུམ་གསུམ་ལ་ཡ་ད་ང་ཚོའི་གི་འདུག་བྱེད་དུས་ཙམ་པ་སྤོ་བོ་ལ་ཡ་ལེན་གོ་མ་རེད་ཨ་ཁ་ཟི། མི་བཞི་བརྒྱ་ཡས་མས་ཅིག་ཡ་ཅིག་དེ་འདྲ་བཙོང་ཤག་ནང་ལོགས་ལ་དུས་ཡས་ཀྱི་ཆ་རྐྱེན་འབྱོར་བ།

རེད་ལ་ད་འདི་ངས་ད་གིན་ཞུ་ཡ་ཀྱི་ད་ང་ཚོ་ཐོག་མའི་གི་ང་རང་ཟེར་ལ་ཡ་ཚོགས་པ་ཚོགས་པ་ཆེན་ཞིག་བྱས་ང་ཚོ་དེ་སྔ་ང་ཚོ་ཉིས་སྟོང་བདུན་ལོ་ལ་ཡ་འགོ་བཙུགས་པ་རེད་བ་ལ་འགོ་བཙུགས་བྱས་ང་ཚོ་རྒྱུན་ལས་རིམ་པ་བྱས་ནས་རྒྱུན་ལས་ད་ནི་ང་ཚོ་གསུམ་པ་དེ་ཆགས་བསྡད་ཡོད། ཨ་ནི་ད་ཁ་སང་ཉེ་བའི་ཆ་ལ་ཡ་ད་ང་རང་བོད་རིགས་ཚོ་ནང་ཁུལ་ལ་ཡ་གྲོས་བསྡུར་བྱས་ཀྱི་ད་ང་ཚོ་དེབ་སྐྱེལ་བྱེད་ཀྱི་ཡིན་པས་མིན་པས་ཐག་གཅོད་བྱས་ཀྱི་ད་དེ་དེབ་སྐྱེལ་བྱས་ལ་ཡ་གཏན་འཁེལ་བྱས་ཁ་ཚིག་སྤྱི་ཟླ་དྲུག་པའི་ནང་ལ་ཡ་ད་ང་ཚོ

སྣམ་བུ། ད་ཁོ་རང་ཚོས་རྒྱབ་སྐྱོར་མེད་ན་ང་ཚོས་ཀྱི་དུས་སྟོན་འདིར་གོ་སྒྲིག་ཞུ་འདོད་ཡོད་ཡོད་མ་རེད་བ། ལ་རེད། ད་འདི་ནང་ལ་ད་ཕྱག་ལས་གནང་མཁན་གྱི་མང་པོ་ཅིག་ཚང་མ་དྭང་བླངས་ཐོག་ནས་གནང་གི་རེད་བ་ལ་བྱེད་དུས་ཙམ་པ་ད་དུང་གཉེར་ཡོང་སྟངས་དེ་བཤད་དེ་ནས་ད་ང་ཚོས་ཀྱི་ད་ཐོག་མར་དུས་སྟོན་ཚོགས་པའི་སྐབས་ལ་དམིགས་བསལ་འགྲོ་སོང་གཏོང་ཡ་མི་འདུག་བསམ་པའང། ད་ལི་ཨེ་རི་ཛོ་ནཱ་བོད་ཀྱི་མཐུན་ཚོགས་ཟེར་ཚོགས་པ་བཟོས་རེད་ལ་ཁེ་མེད་ཀྱི་ཚོགས་པ་བཟོས་རེད།

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་གིས་བལ་ཡུལ་ནང་གི་ཁྲ་འགུ་རིན་པོ་ཆེ་དམ་པ་དེའི་བཀྲ་ཤིས་ཡང་རྩེ་དགོན་པར་ཆེད་ཕེབས་གནང་སྟེ་དགོན་པའི་བླ་སྤྲུལ་དགེ་བཤེས་རྣམས་དང་དགེ་འདུན་རྣམ་པ་དད་ལྡན་ཕྱི་ནང་མི་རིགས་རྣམས་ལ་གང་བློ་མའི་ལུང་དང་ཁྲ་འགུ་རིན་པོ་ཆེ་དམ་པ་དེའི་མྱུར་བྱོན་གསོལ་འདེབས་ཀྱི་ལུང་སོགས་ཆོས་འབྲེལ་སྩལ་གནང་བའི་སྐོར། སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། དཔལ་ས་སྐྱ་ཁྲི་ཆེན་གོང་མ་རྡོ་རྗེ་འཆང་ཆེན་པོ་མཆོག་གིས། བདུན་ཕྲག་འགའ་ཤས་སྔོན་ནས་བཟུང་བལ་ཡུལ་ནང་ཆོས་འབྲེལ་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་པ་ལྟར། སྤྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་བལ་ཡུལ་གྱི་གནས་ཆེན་སྟག་མོ་ལུས་སྦྱིན་ལ་གནས་གཟིགས་ཕེབས་པ་དང་བསྟུན་ནས་གནས་དེར་ཡོད་པའི་མཁན་ཆེན་དམ་པ་ཁྲ་འགུ་རིན་པོ་ཆེ་མཆོག་གིས་ཕྱག་བཏབ་གནང་མཛད་པའི། ཁྲ་འགུ་བཀྲ་ཤིས་ཡང་རྩེ་དགོན་པར་ཆིབས་བསྒྱུར་བསྐྱངས་གནང་གིས་དགོན་པའི་འདུ་ཁང་ནང་འདུ་འཛོམས་གནང་བའི་བླ་སྤྲུལ་དགེ་བཤེས་དང་དགེ་འདུན་པ་རྣམས་དང་ཕྱི་ནང་དད་ལྡན་མི་རིགས་རྣམས་ལ་བཀའ་སློབ་སྩལ་དོན། ད་ད་རེས་འདི་སྟག་མོ་ལུས་སྦྱིན་གྱི་གནས་མཇལ་ཞུས་ཡག་དང་ཆབས་ཅིག་ཏུ་ད་ལྟའི་ཁྲ་འགུ་དགོན་པར་འབྱོར་བའི་སྐབས་ལ་ཡང་བླ་མ་དགེ་འདུན་པ་ཚོ་རེད་མི་མང་ཚོ་རེད་ཚང་མས་ཐུགས་བརྩེ་ཆེན་པོའི་ཐོག་ནས་དགའ་བསུ་སྣེ་ལེན་གཟབ་རྒྱས་གནང་པར་ཡང་སྙིང་ནས་ཐུགས་རྗེ་ཆེ་ཞེས་ཞུ་བ་དང་ཆབས་ཅིག་ཏུ་ཚང་མ་ལོགས་ལ་ཡང་འཚམས་འདྲི་ཞུ་གི་ཡོད། ཨེ་ནས་ད་ཉེ་ལམ་དེ་འདྲ་སྐྱབས་རྗེ་བདེ་བར་གཤེགས་པ་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེ་སྐུ་ཞི་བར་གཤེགས་རྗེས་ཨེ་ནས་བསྟན་པ་སྤྱི་དང་བྱེ་བྲག་ཚང་མ་ལོགས་ལ་ཡང་དཔེ་མི་སྲིད་པའི་རེ་ད། གྱོང་གུན་ཆེན་པོ་ཆགས་ཆེ་འདུག་ཟེར་ཡས་དེ་ཡིན་ན་ཡང་ད་འཕགས་པའི་བཞེད་པ་ཟེར་ཡ་དེ་ང་ཚོ་སོ་སོའི་སྐྱེ་བོ་རེད་ཨེ་ནི་རྟོགས་ཐུབ་ཡ་ཡོད་པ་མ་རེད་དེ་ཡང་དགོས་པ་ཁྱད་པར་ཅན་ཞིག་ཡོད་ཀྱི་རེད་དེ་འདྲ་ཡིན་དུས་གང་ལྟ་ཡ་ང་རང་ཚོའི་ཞུ་བྱའི་སྙིང་པོ་ལ་ཡ་ཨེ་ནི་རིང་པོར་མི་ཐོགས་པ་ཡང་སྲིད་འཁྲུལ་བྲལ་ཟླ་གཞོན་གསར་པ་མྱུར་དུ་འཆར་ནས་གོང་མའི་རྣམ་ཐར་བདག་གིར་བཞེས་པའི་ཐོག་ནས་བསྟན་པ་དང་འགྲོ་བའི་དོན་སྔར་བཞིན་དུ་བསྡུ་མཛད་ཐུབ་པ་ཞིག་ཡོང་ཡག་གི་སྨོན་ལམ་ཡང་ནས་ཡང་དུ་ཞུ་གི་ཡོད། ཁྱེད་ཚང་མས་ཐུགས་སྨོན་གནང་ན་དེ་དེ་བཞིན་དུ་འགྲུབ་རྒྱུ་ལ་ཡ་ཐེ་ཚོམ་ཡོད་མ་རེད། དེ་ནས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ཐོག་མར་གང་བློ་མའི་ཕན་ཡོན་ཁག་བཀའ་གནང་བའི་རྗེས་སུ་དད་ལྡན་མང་ཚོགས་ལ་གང་བློ་མའི་ལྗགས་ལུང་གནང་འདུག་དེ་འདྲ་ཡིན་དུས་ཙང་ནི་ད་དེ་ཐ་མ་མར་ལུང་འདོན་གྱི་ཡིན་དུས་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པར་མཛད་དེ་ནི་གསན་པར་གནང་བར་ཞུ།

རྒྱལ་ཀུན་འཕྲིན་ལས་གཅིག་བསྡུས་ཀརྨ་པའི་བཤད་སྒྲུབ་གངས་རིར་བློ་གྲོས་རྩལ་རྫོགས་ཤིང་དྲི་མེད་བཀའ་བརྒྱུད་རིང་ལུགས་སྒྲོག་པ་ལ་འཇིགས་མེད་སྨྲ་བའི་སེང་གེར་གསོལ་བ་འདེབས་ཚུལ་གནས་ཁྲིམས་ཀྱི་མཐོ་རིས་དགའ་ཚལ་དུ་བྱང་ཆུབ་སེམས་ཀྱི་དཔག་བསམ་རྒྱས་པའི་རྩེར་གསང་རྒྱུད་ཕྱག་ཆེན་འབྲས་བུས་ཡོངས་སྤུད་པ་སུམ་ལྡན་རྡོ་རྗེ་འཛིན་པར་གསོལ་བ་འདེབས་དམ་པའི་དོན་ལ་སྐྱེ་འགག་མི་མངའ་ཡང། ཚུར་མཐོང་བློ་ངོར་ཞི་བར་ཐིམ་པ་ནི་རྒྱལ་བསྟན་ཉམས་དང་རྗེས་འཇུག་སློབ་ཚོགས་ཀུན། བཟོད་དཀའི་སྡུག་བསྔལ་འབོད་ལ་བརྩེ་བས་དགོངས་དེ་ཕྱིར་ཐུགས་བསྐྱེད་ཡར་དམ་བཙན་པོ་དང་འཁོར་གསུམ་དམིགས་མེད་སྙིང་རྗེའི་རྩལ་ཤུགས་ཀྱིས་མཁྱེན་དང་མཐུ་སྟོབས་མངའ་བའི་རྣམ་ཐར་གྱིས་སྒྲུབ་བརྒྱུད་སྙིང་པོའི་དུས་སྟོན་སླར་ཡང་ཚུགས་མྱུར་ལམ་མཐར་ཐུག་སྙན་བརྒྱུད་སྒྲོན་མེ་ཆེ། འགྲོ་ཀུན་ཐར་པའི་སྣང་ཆེན་ལག་བཅངས་ནས་འབྲེལ་ཚད་སྐུ་གསུམ་གྲོང་དུ་འཁྲིད་མཛད་པའི་འཁྲུལ་བྲལ་ཡང་སྲིད་མྱུར་དུ་འབྱོན་པར་མཛོད། སྐྱབས་སུ་བསླུ་བ་མེད་པ་རྣམ་གསུམ་གྱི་ཐུགས་རྗེའི་བསིལ་ཟེར

རྒྱལ་བ་སྲས་དང་བཅས་པས་བྱིན་གྱིས་བརླབ་ཏུ་གསོལ་ད་དེ་ཡི། ད་ལྟ་དེ་ཆོས་འབྲེལ་དེ་དེ་ཞུས་ཟིན་པ་ཡིན། ཡང་སྐབས་དེར་རིན་པོ་ཆེ་མཆོག་གིས་བཀའ་སློབ་གནང་དོན་གཙོ་བོར། བོད་བརྒྱུད་ནང་བསྟན་དེ་གལ་ཏེ་ཚང་མ་ལོ་གཅིག་གྱུར་རེད་དེ་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་གལ་ཆེ་ཤོས་ཚང་མ་ལ་ཐུགས་མཐུན་དམ་གཙང་ད་ལྟ་ཡིན། གཙོ་བོ་མི་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དེ་རིང་ཁ་སང་ང་རང་ཚོ་ཆོས་བརྒྱུད་ནང་ཕན་ཚུན་དཔེ་མ་སྲིད་པའི་དམ་ཚིག་གཙང་མ་ཐུགས་ནང་འོ་ཆུ་གཅིག་འདྲེས་ད་དེ་འདྲ་ཞིག་ཡོད་པ་རེད་ད་དུང་ཡིན་ན་འདི་དཔེ་ཞེ་དྲག་གལ་ཆེན་པོ་འདུག། ཡང་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་བལ་ཡུལ་ནང་གི་བཤད་གྲྭ་བརྩེ་ཆེན་ཆོས་ཀྱི་དགའ་ཚལ་དབུ་འབྱེད་མཛད་པའི་རྗེས་སུ་ཉིན་རྒྱབ་ལ་བལ་ཡུལ་གྱི་ཇོ་ལ་ཁེལ་བོད་མིའི་གཞིས་ཆགས་ནང་ཆིབས་བསྒྱུར་གྱིས་གཙོ་བོ་གཞིས་ཁོངས་དེའི་བགྲེས་སོང་རྣམས་ཀྱི་ཆེད་ཆོས་འབྲེལ་སྩལ་གནང་མཛད་འདུག་དེ་ཡང་རིན་པོ་ཆེ་མཆོག་བོད་མིའི་གཞིས་ཁོངས་འདིའི་ལས་ཁུངས་མདུན་གོ་སྒྲིག་ཞུས་པའི་གཞིས་ཁོངས་མི་མང་འདུ་འཛོམས་བྱུང་བའི་ཐོག།

ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་ཆེད་ཕེབས་གནང་སྟེ་མང་ཚོགས་ལ་ཆོས་འབྲེལ་གནང་བ་མ་ཟད་རྒན་རྒོན་ནད་གཅོང་རྣམས་ལ་ཕུར་པའི་ཕྱག་དབང་གནང་བར་ཁོང་རྣམས་དགའ་ཚོར་ཧ་ཅང་ཆེན་པོ་བྱུང་སྐོར་གཞིས་མགོ་བློ་གྲོས་བཟང་པོ་ལགས་ཀྱིས་གསུངས་དོན། ལི་ཡ་ཞུས་པ་ཡིན་ཞུས་ནས་ཨ་ནི་ད་འདུག་བསམ་གྲུབ་གླིང་བཟོ་གཞིས་ལས་ཁུངས་ཀྱི་མདུན་ཐང་དུ་ཕེབས་ཡ་གི་ཞལ་བཞེས་བཟང་པོ་ཐོབ་ཡོད་རེད་ཡང་འདི་ཐོབ་པ་མ་ཟད་རྒན་རྒོན་ལ་མཇལ་ཁ་གནང་ཡ་དེ་ཡང། ང་ཚོས་ཞུས་ཡོད་མ་རེད་ལ་ཕར་ནས་ཡང་ཞལ་བཞེས་གནང་ཡོད་མ་རེད་ཨ་དེ་ཕེབས་ཚར་བའི་རྗེས་སུ་ཡང་བསྐྱར་ད་རྒན་འཁོགས་གཅིག་པུ་ལ་ཡང་ང་ཚོ་ཅིག་གནང་ཐུབ་ཡོད་ན་ཅིག་ཞུས་པ་ཡིན་ཨ་ནི་འགྲིག་གི་རེད་གསུངས་སོང་ཨ་འདི་ཞེ་དྲག་ཡག་པོ་བྱུང་སོང་ཨ་ནི་རྒན་འཁོགས་དེ་ཚོ་ཡིན་ན་དངོས་གནས་ཁོ་རང་ཚོ་སེམས་པ་ཞེ་པོ་དགའ་བཞག་བསྟོད་བསྔགས་དེ་ང་ལ་ཞེ་དྲག་གཏང་གི་འདུག་དེ་ཡིན་ན་ད་ངས་གི་ཞུ་ཡ་དེ་ལ་དེ་ངས་བྱས་པ་གཅིག་པུ་མ་རེད་དེ་ང་ཚོ་ད་ལས་བྱེད་མང་པོ་བྱས་དེ་ནང་བཞིན་དཀའ་ལས་རྒྱག་མཁན་ཚང་མས་གི་གྲུབ་འབྲས་ཐོན་དགོས་རེད་དུ་ཞུས་པ་ཡིན། རྒན་འཁོགས་ཚོ་ཧ་ཅང་གི་དགའ་གི་འདུག་དངོས་གནས་དེ་རིང་ཉི་མ་གཉིས་འགྲོ་གི་ཡོད་དེ་ད་དུང་ཐུགས་རྗེ་ཆེ་ལགས་ལས་ཁུངས་ལ་བཅར་གྱི་འདུག་ད་ལྟིང་ངེ། ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་བལ་ཡུལ་ནང་གསུང་ཆོས་གནང་བ་སྤྱི་དང་ལྷག་དོན་དུ་རྒྱལ་ས་ཀཏ་མན་གྲུའི་ནང་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་གནང་མཛད་སྐབས་བོད་མི་དང་བལ་པོའི་ཡུལ་མི་གཙོས་པའི་མི་མང་ཧ་ཅང་མང་པོ་ཆེད་བཅར་ཞུ་གི་ཡོད་པ། ཐད་ཀར་རྒྱང་སྲིང་ཞུ་བའི་བརྙན་འཕྲིན་ཁག་དང་སྤྱི་ཚོགས་དྲ་རྒྱ་ཁག་ནང་མཇལ་རྒྱུ་ཡོད་སྟབས་འདིའི་སྐོར་གཞིས་མགོ་བློ་གྲོས་བཟང་པོ་ལགས་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། རེད་བསོད་ནམས་ལགས་ད་བལ་ཡུལ་ནང་ལ་ཡང་ནང་པའི་གི་གྲངས་དེ་གང་ལ་གང་འཚམ་མང་པོ་ཞིག་ཆགས་བསྡད་ཀྱི་འདུག་དམིགས་བསལ་གི་ནང་ནས་གཡུང་དྲུང་བོན་དང་བཅས་པ་ཆོས་བརྒྱུད་ཆེན་པོ་ལྔའི་ནང་ནས་ཡང་ས་སྐྱའི་ཆོས་ལུགས་རྗེས་འབྲངས་པ་ཅིག་ཏོག་ཙམ་མང་འདྲ་བོ་ཞིག་ཡོད་རེད་ད་དེའི་སྤྱི་བཏང་གི་རྒྱུ་མཚན་དེ་བལྟས་པ་ཡིན་ན་ཡང་གློ་བོའི་ཡུལ་ལ་དུས་རབས་བཅོ་ལྔ་ལ་ཨ་མ་དཔལ་ཕལ་ཆེ་ཁོ་རང་གི་ཡང་བོད་ནས་ས་སྐྱའི་གི་སློབ་དཔོན་མང་པོ་ཞིག་གདན་དྲངས་ཙང་ད་ལྟ་གློ་བོའི་ཡུལ་དེ་ལ་ཡང་ས་སྐྱའི་གི་ཆོས་བརྒྱུད་དེ་ཞེ་དྲག་དར་འཕེལ་བྱུང་ཡོད་རེད་དེ་ཡིན་དུས་སྐབས་སུ་ད་ད་ལྟ་དུས་རབས་བཅོ་ལྔ་ནས་ཕྱིན་དུས་རིམ་པས་སྤྱི་བཏང་གི་གློ་བོའི་ཡུལ་ལ་ཡང་བཀའ་བརྒྱུད་པ་ཡོད་རེད་དེ་ནང་བཞིན་གི་རྙིང་མ་ཡོད་རེད་དགེ་ལུགས་ཡོད། ཆོས་བརྒྱུད་ཆ་ཚང་ཡོད་རེད་དེ་ད་དར་འཕེལ་ཆེ་ཤོས་དེ་ཡང་ས་སྐྱ་ཆགས་དེ་ཡོད་རེད་དེ་དུས་སྐབས་སུ་ད་ད་ལྟའི་ཆ་ལ་དུས་གཅིག་གཟིགས་པ་ཡིན་ན་གློ་བོའི་ཡུལ་དེ་ལ་ཡང་ཧ་ལམ་ཧ་ལམ་བརྒྱ་ཆ་དགུ་བཅུ་གོ་དགུ་དེ་ས་སྐྱ་པའི་ཆོས་བརྒྱུད་དེ་ལ་ཡང་རྗེས་སུ་འབྲང་མཁན་མང་དག་ཅིག་ཆགས་དེ་ཡོད་རེད་ཨ་ནི་དེ་དང་དེ་བཞིན་དུ་ཡང་བལ་ཡུལ་ནང་ལ་ཡང་ས་སྐྱའི་དགོན་པ་མང་པོ་བྱས་དེ་ནང་བཞིན་གི་ཁོ་རང་ཚོ་ད་ད་ཤར་པ་རེད་རྟ་དམག་རེད་ཁོ་ན་ཚོ་བླ་མ་སུ་ཕེབས་ན་ཡང་ཡང་དད་པ་ཆེན་པོ་ཞེ་དྲག་གནང་གི་རེད་སྤྱི་བཏང་གི་བལ་ཡུལ་ཁུལ་ལ་ཡང་ས་སྐྱའི་གི་ད་གང་སུ་རང་ཚོའི་དབྱིན་ཇིའི་ཚིག་ནས་མར་གསུངས་ན་ཡང Dominant ལ་གྱུར་བ་ལ་ས་སྐྱའི་ཆོས་བརྒྱུད་དེ་ཏོག་ཙམ་ཡང་གྲངས་ཀྱི་ཐོག་ནས་ཏོག་ཙམ་མང་བ་ཡོད་རེད་ཞུས་པ་ཡིན། ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་གིས་བལ་ཡུལ་གྱི་རྒྱལ་ས Kathmandu ནང་དད་ལྡན་ཕྱི་ནང་མི་རིགས་སྟོང་ཚོ་མང་པོར་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་གནང་ཁག་ལེགས་གྲུབ་ཟིན་པའི་རྗེས་སུ་དད་ལྡན་མང་ཚོགས་ལ་བཀའ་སློབ་སྩལ་དོན། དེ་ནི་ལྷ་ཚང་མ་ངོ་བོ་གཅིག་པ་རེད་ལྷ་ལ་ཁྱད་པར་ཡོད་པ་མ་རེད་ཡིན་གཤིས། མཁྱེན་པ་ལ་ཆེ་ཆུང་ཡོད་མ་རེད་ཐུགས་རྗེ་ལ་ཉེ་རིང་ཡོད་མ་རེད་ཨེ་ནི་ནུས་པ་ལ་ཡང་མགྱོགས་བུལ་གྱི་ཁྱད་པར་ཡོད་མ་རེད་ཡིན་ན་ཡང་ང་རང་ཚོ་གི་ཨེ་ནི་ལས་དང་སྨོན་ལམ་གྱི་འབྲེལ་བ་ཡོད་མེད་ཀྱི་ཐོག་ནས་ཡང་ཁྱད་པར་ཆེན་པོ་གྲུབ་ཀྱི་ཡོད་རེད་དེ་ང་ཚོ་བོད་གངས་ཅན་པ་ཚོ་རེད་དེ་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ཚོ་རེད་ཨེ་ནི་འཕགས་པ་སྤྱན་རས་གཟིགས་ལ་དང་ལས་དང་སྨོན་ལམ་གྱི་འབྲེལ་བ། ཁྱད་པར་དུ་འཕགས་པ་ཞིག་ཡོད་པ་ཡིན་པ་རེད་ཨེ་ནི་བོད་ལ་ཡར་སྔོན་རྒྱལ་བློན་བྱང་ཆུབ་སེམས་དཔའ་རྣམས་ཀྱིས་མཚོན་པའི་ཨེ་ནི་ཆོས་བརྒྱུད་རིས་སུ་མ་ཆད་པའི་བླ་མ་སྐྱེས་བུ་བསམ་གྱིས་མི་ཁྱབ་པ་མང་པོ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་བྱོན་ཡོད་རེད་ཨེ་ནི་ལྷག་པར་དུ་རྒྱལ་བ་སྐུ་འཕྲེང་རིམ་བྱོན་ཨེ་ནི་ལྷག་པར་དུ་ད་ལྟ་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཨེ་ནི་འཕགས་པ་སྤྱན་རས་གཟིགས་དངོས་དེ་ང་རང་ཚོ་ལ་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་པ་རེད། ཨེ་ནི་དུས་རྟག་ཏུ་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་ཨེ་ནི་མཆོད་པ་ཡག་ཤོས་དེ་བཀའ་བཞིན་བསྒྲུབ་ཡག་དེ་ཡིན་པ་རེད་ཨེ་ནི་རྒྱལ་བ་རིན་པོ་ཆེ་གི་བཀའ་ཆོས་དང་བཀའ་སློབ་ད་རབ་དང་རིམ་པ་མང་པོ་གནང་ཡོད་རེད་དེ་ཁྱེད་ཨེ་ནི་ངེས་པར་དུ་རང་གི་རྒྱུད་འདུལ་བ་རང་གི་ལུས་ངག་ཡིད་གསུམ་གྱི་སྤྱོད་པ་གང་བྱས་པ་ཡིན་ན་ཡང་རྒྱལ་བའི་བཀའ་དང་མཐུན་པ་ཞིག་ཡོང་ཡག་ལ་ཡག་ཨེ་ནི་ཐབས་ཤེས་འབད་བརྩོན་བྱས་པ་ཡིན་ན། ཨེ་ནི་དེ་ལས་ལྷག་ཅིག་གི་ཞབས་བརྟན་བསྒྲུབ་ཡ་དང་དེ་ལས་ལྷག་ཅིག་གི་ཨེ་ནི་ཆོས་བསྒྲུབ་ཡ་ཡོད་མ་རེད་དེ་དོན་ཨེ་ནི་ཚང་མ་ལོག་གི་ཐུགས་ལ་འཇགས་པའི་ཐོག་ནས་ཕྱག་བཞེས་དུ་བསྟར་ཐུབ་པ་གནང་རོགས་གནང་ཞུ་ཡ་ཡིན། མཐའ་དོན་དུ་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་སྣེ་ཁྲིད་མཛད་ནས་བསྔོ་སྨོན་གནང་དོན། གངས་རིའི་རྭ་བས་བསྐོར་བའི་ཞིང་ཁམས་སུ།